ཁམས་ཀ་ཐོག་གཞིས་ཆགས་ཀྱི་དགོན་གྲོང་གཉིས་ཀའི་ངོས་ནས་ད་རིང་ཕྱི་ཟླ་བཞི་པའི་ཚེས་བཅུ་གཉིས་ཉིན་བརྟན་བཞུགས་བསྟར་འབུལ་ཞུས་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཁེ་ས་ཕྱི་ཟླ་བཞི་པའི་ཚེས་བཅུ་གཅིག་ཉིན་རྒྱ་གར་ནང་བཅའ་བཞུགས་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་ཆེན་མོ་ཌོག་ཊར་ཨེ་ལིས་ཀ་ཛི་གོ་བ་མཆོག་ལ་དམིགས་བསལ་མཇལ་ཁ་བསྩལ་གནང་མཛད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་གིས་ཉེ་དུས་མཇུག་སྒྲིལ་གནང་བའི་རྒྱ་གར་བྱང་ཤར་བོད་མིའི་གཞིས་ཆགས་ཁུལ་གྱི་སློབ་གྲྭ་ཁག་ལ་གཟིགས་སྐོར་གནང་སྐབས་གཟིགས་ཚུལ་ཅི་བྱུང་སྐོར

རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་ནང་གི་ཁམས་ཀ་ཐོག་གཞིས་ཆགས་ཀྱི་དགོན་གྲོང་གཉིས་ཀའི་ངོས་ནས་ད་རིང་བརྟན་བཞུགས་བསྟར་འབུལ་ཞུས་འདུག་དེ་ཡང་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་སིར་མུར་རྫོང་ཁོངས་སུ་ཆགས་པའི་ཁམས་ཀ་ཐོག་གཞིས་ཆགས་དགོན་གྲོང་གཉིས་ནས་ད་རིང་སྤྱི་ཟླ་བཞི་པའི་ཚེས་བཅུ་གཉིས་སྟེ་སྐུའི་བླ་གཟའི་ཉིན་བཞུགས་སྒར་ཕོ་བྲང་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་གནང་འདུག་བརྟན་བཞུགས་འདི་གནང་བའི་ཚེ་སྒྲུབ་ཀྱི་ཚོགས་མགོན་དུ

བརྟན་བཞུགས་ཀྱི་སྐབས་སུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཚེ་རིལ་དང་ཚེ་མདའ་སོགས་འབུལ་ལམ་ཞུས་པར་མགོན་པོ་གང་ཉིད་ཐུགས་དགྱེས་ཚོར་ཆེན་པོ་བྱུང་ཡོད་པ་དང་སྐབས་དེར་ཀ་ཐོག་རྒྱ་ཤོད་སྐྱབས་སྤྲུལ་རིན་པོ་ཆེ་མཆོག་གིས་ཀ་ཐོག་དགོན་པ་དང་དགའ་ལྡན་ཕོ་བྲང་གཉིས་དང་ལྷག་དོན་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ལོ་རྒྱུས་རང་བཞིན་གྱི་ཆོས་དང་དམ་ཚིག་གི་འབྲེལ་བ་ཆེན་པོ་ཡོད་པ་སོགས་འགྲེལ་བརྗོད་གནང་འདུག། འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་རྡ་རམ་ས་ལ་ནས་ལོ་བྷི་ལགས་ཀྱིས་བཏང་འབྱོར་བྱུང་བ་དེ་གཤམ་ལ་གསན་རོགས་གནང། རྒྱ་གར་ཧི་མ་ཅལ་མངའ་སྡེའི་སིར་མུར་རྫོང་ཁོངས་སུ་ཆགས་པའི་ཁམས་ཀ་ཐོག་གཞིས་ཆགས་དགོན་གྲོང་གཉིས་ཀ་གི་ངོས་ནས་སྤྱི་ཟླ་བཞི་བ་གི་ཚེས་བ་བཅུ་གཉིས་གི་ཉི་མ་བཞུགས་སྒར་ཕོ་བྲང་དུ་བོད་མིའི་དབུ་ཁྲིད་གོང་ས་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་གནང་ཡོད་ཅིང། བརྟན་བཞུགས་དེ་གནང་བ་གི་ཚེ་སྒྲུབ་ཀྱི་ཚོགས་མགོན་དུ་མཁན་ཆེན་བརྩོན་འགྲུས་རྒྱ་མཚོ་མཆོག་དང་ཀ་ཐོག་རྒྱ་ཤོད་སྐྱབས་སྤྲུལ་རིན་པོ་ཆེ་མཆོག། སྤྲུལ་སྐུ་བློ་བཟང་འཇིགས་མེད་སོགས་གཙོས་བ་གི་མཁན་བླ་སྤྲུལ་དང་དགེ་འདུན་པ་བདུན་ཅུ་ལྷག་གིས

ཀ་ཐོག་དགེ་རྩེ་རིན་པོ་ཆེ་སྐུ་གོང་མ་ཀ་ཐོག་རིག་འཛིན་ཆེན་པོ་ཁོང་རེད། ཁོང་གིས་ག་རེ་གསུངས་ཡོད་རེད་ཟེར་ན་རྒྱལ་བ་རིན་པོ་ཆེ་དགུང་ལོ་བརྒྱ་དང་བཅུ་གསུམ་བཞུགས་དགོས་པ་དང་བཞུགས་པ་དེ་ཡང་ཞབས་བརྟན་མང་པོ་ཞུ་བཞིན་ཡོད་རེད། དེའི་ཞབས་རིམ་དེ་དང་འབྲེལ་ནས་ཀ་ཐོག་དགེ་རྩེ་རིན་པོ་ཆེ་ཡང་ཨ་ནི་ཕ་གིར་བལ་ཡུལ་ལ་ཨ་ནི་མཚམས་ལོ་གཅིག་གཉིས་བཞུགས་ཡ་དང་ཨ་ནི་ང་ཚོ་དེ་མཁན་ཆེན་བརྩོན་འགྲུས་རྒྱ་མཚོ་ཡང་ག་ཅིག་ཕ་གིར་མ་ར་ཏི་ཀ་ལ་བདུན་ཕྲག་གཅིག་ལ་ཡ། འདི་གི་མཚམས་བཞུགས་པ་རེད་ད་གཙོ་བོ་དེ་ང་ཚོ་གི་ཆོ་ག་དེ་རིག་འཛིན་བདུད་འདུལ་རྡོ་རྗེ་དང་རིག་འཛིན་ཀློང་གསལ་སྙིང་པོ་གི་ཆོ་ག་གི་ཐོག་ནས་ང་ཚོ་ཚེ་སྒྲུབ་ཁག་བཅུ་གཅིག་ཏུ་ཡང་བསྒྲུབས་པ་ཡིན། ཁམས་ཀ་ཐོག་གཞིས་ཆགས་ཀྱི་ས་གནས་འགོ་འཛིན་བསོད་ནམས་དབང་འདུས་ལགས་ནས་གོང་ས་མཆོག་ལ་བརྟན་བཞུགས་ཕུལ་རྒྱུ་བྱུང་བར་བསམ་གྱིས་མི་ཁྱབ་པ་གི་དགའ་ཚོར་ཆེན་པོ་དང། ལྷག་པར་མི་མང་པོ་ཆེད་དུ་འཛོམས་ཡོད་པའི་དགའ་སྤྲོ་ཡོད་པ་དང། ལོ་འདིར་དམིགས་བསལ་ཞབས་རིམ་མང་པོ་སྒྲུབ་པ་སོགས་ལ་བརྟེན་ནས་གཞིས་ཆགས་ཡར་རྒྱས་སུ་འགྲོ་བ་གི་རེ་བ་ཡོད་པ་སོགས་འགྲེལ་བརྗོད་གནང་གི་འདུག། ཨ་དེ་ཡིན་དུས་ད་ལོའི་གི་ཨ་ནི་ང་ཚོ་དམིགས་བསལ་ད་ཞབས་རིམ་ཁ་སེ་དབང་སྣ་བརྒྱ་དང་བཞི་བཅུ་ཞེ་གཅིག་གནང་དེ་ན་ནི་བླ་མ་ཨ་ནི་ད་བེ་རུ་མཁྱེན་བརྩེ་རིན་པོ་ཆེ་ཆིབས་བསྒྱུར་གནང་བྱས་ནས་དེ་གི་དབུ་བཞུགས་ཐོག་ལ་ཡར་དབང་སྣ་དེ་འདྲ་གནང་ཅིག་བྱས་ཡོད་འདུག་ད་ལན་གི་དེ་ཚོགས་བསགས་སྒྲིབ་སྦྱོང་འདི་གནང་ནས་དེ་ནས་ཨ་ནི་ང་ཚོ་བྱས་ཙང་ད་ཁམས་ཀཿ་ཐོག་གཞིས་ཆགས་དེ་ཡར་རྒྱས་ཀྱི་གང་ལས་ཡར་ཡར་འགྲོ་ཡག་གི་ད་ང་ཚོ་ཅིག་རེ་བ་ཆེན་པོ་འདྲ་ཞིག་རྒྱབ་བསྡད་ཀྱི་ཡོད་ཟེར་དེ་ཞུ་ཡ་ཅིག་ཡིན་ནོ།
གཞིས་ཆགས་ཀྱི་ཁོངས་མི་པདྨ་བདེ་ཆེན་ལགས་ནས་བརྟན་བཞུགས་བསྡུས་པ་ཟིག་ཕུལ་རྒྱུའི་གོ་སྐབས་བཟང་པོ་བྱུང་བ་ནི་ཀཿ་ཐོག་གཞིས་ཆགས་ལ་ཚར་དང་པོ་ཡིན་པ་དང། མ་འོངས་པར་གཞིས་ཆགས་རང་ནས་གཙུག་ལག་ཁང་དུ་བརྟན་བཞུགས་རྒྱ་ཆེ་བ་ཟིག་ཕུལ་རྒྱུའི་རེ་བ་སྨོན་ལམ་ཡོད་ཅེས་འགྲེལ་བརྗོད་གནང་གི་འདུག།
རིན་པོ་ཆེ་གི་བརྒྱུད་ནས་ད་གོང་ས་མཆོག་ལ་ཡར་ཅིག་ཞུས་བྱས་ནས་ཨ་ནི་དེ་འདྲ་ཅིག་ང་ཚོ་མཎྜལ་བརྟན་བཞུགས་ད་བསྡུས་པ་ཅིག་དེ་འདྲའི་གོ་སྐབས་བཟང་པོ་ཅིག་བྱུང་སོང། ཨ་ནི་འདི་ད་ང་རང་འདྲ་པོ་ཡིན་ན་ད་ཀཿ་ཐོག་གཞིས་ཆགས་ང་རང་ཚོ་མི་ཚང་མ་ལ་ཕལ་ཆེར་ཚར་དང་པོ་འདྲ་པོ་ཞིག་རེད། ཨ་ནི་མ་འོངས་པ་དེ་འདྲ་ཅིག་གོ་སྐབས་རག་འི་ད་ད་ལྟ་འདྲ་པོ་ཡིན་ན་ང་ཚོ་མཎྜལ་བརྟན་བཞུགས་ཕོ་བྲང་ནང་ལོགས་བྱས་ཕུལ་བའི་གོ་སྐབས་བྱུང་འི་རོ། ད་མ་འོངས་པ་གཙུག་ལག་ཁང་ནང་ལོགས་ལ་དེ་འདྲ་ཅིག། རྒྱ་ཆེ་ཞིག་གཞིས་ཆགས་རང་ནས་དེ་འདྲ་ཞིག་ཐབས་ཤེས་ཐོན་ན་ད་ང་ཚོ་གོ་སྐབས་ཅིག་འདི་འདྲ་ཡོང་གི་རེད་བསམ་ནས་ང་ཚོ་རེ་བ་སྨོན་ལམ་རྒྱག་གི་ཡོད་དེ་རིང་འདྲ་པོ་ཡིན་ན་ད་ཆ་དཔེ་ཡག་པོ་བྱུང་ཟེར་བ་ད་དེ་ང་རང་ཚོ་སྐལ་བ་དཔེ་བཟང་པོ་ཡིན་བསམ་གྱི་འདུག།
ཁམས་ཀཿ་ཐོག་གཞིས་ཆགས་ནི་གཞིས་མི་སུམ་བརྒྱ་ལྷག་གིས་གྲུབ་པ་གི་དགོན་གྲོང་གཉིས་ལྡན་གྱི་གཞིས་ཆགས་ཟིག་ཡིན་པ་དང། གཞིས་ཆགས་དེ་ནི་ས་བབ་སྐྱིད་པོ་དང་ཤིང་ཏོག་གི་རིགས་སྣ་ཚོགས་སྐྱེ་ས། དེ་བཞིན་མེ་ཏོག་ཙམ་པ་ཀ་ལ་སོགས་རང་བྱུང་གི་ཐོན་ཁུངས་ཕུན་སུམ་ཚོགས་པོ་ཡོད་པ་གི་བོད་མིའི་གཞིས་ཆགས་ཟིག་ཡིན་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཁ་སང་སྤྱི་ཟླ་བཞི་པའི་ཚེས

དེ་ཚེས་བཅུ་གཉིས་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་པ Doctor Eliska Zigova མཆོག་ལ་མཇལ་ཁ་དང་བཀའ་སློབ་བཀའ་དྲིན་བསྐྱངས་ཡོད་ཅིང་མཇལ་ཁ་གྲུབ་རྗེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱ་གར་གཞུང་ཚབ་པར་བཀའ་འདྲི་ཞུས་སྐབས། It was wonderful, it was very touching, it was very spiritual. དེ་རིང ྋགོང་ས་ཏཱ་ལའི་བླ་མ་མཆོག་མཇལ་རྒྱུ་བྱུང་བ་དེ་ནི་ཧ་ཅང་གི་སྐལ་བ་བཟང་པོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད། དེ་རིང་གོང་ས་མཆོག་ལ་མཇལ་བཅར་ཞུས་པ་དེ་ནི་གཙོ་བོ་ཆོས་ཕྱོགས་ཡིན་པ་མ་ཟད། གོང་ས་མཆོག་དང་ལྷན་དུ་དུས་ཡུན་སྐར་མ་བཅོ་ལྔ་ཙམ་མཇལ་རྒྱུ་བྱུང་བ་དེ་ནི་རང་རྒྱུད་ལ་ཆེས་དཔག་དཀའ་བའི་ཡོན་ཏན་འབྱུང་གཞི་ཞིག་རེད་འདུག། ཚང་མས་དེ་ལྟར་ངོས་འཛིན་གནང་དགོས་ཞེས་འགྲེལ་བརྗོད་གནང་བྱུང། གཞི་རྩའི་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན་ཐོག་མ Vaclav Havel མཆོག་དང་གོང་ས་མཆོག་གཉིས་ཐུགས་འདྲིས་ཧ་ཅང་ཡག་པོ་ཡོད་པ་མ་ཟད་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ལོར་གོང་ས་མཆོག་ཅེག་སྤྱི་མཐུན་རྒྱལ་ཁབ་ཏུ་ཆིབས་བསྒྱུར་ཐོག་མ་དེ་མཛད་ཡོད་པ་རེད། དེ་རིང་མཇལ་ཁའི་སྐབས་གོང་ས་མཆོག་གིས་ཅེག་སྤྱི་མཐུན་རྒྱལ་ཁབ་དང་བོད་མིའི་དབར་གྱི་འབྲེལ་ལམ་ནི་མི་རབས་ནས་མི་རབས་བར་གྱི་འབྲེལ་བ་ཆགས་རྒྱུ་ཡོད་སྐོར་གསུངས་ཡོད་པ་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱ་གར་གཞུང་ཚབ་པ་ཌོག་ཊར་ཨེ་ལི་སི་ཀ་ཛི་ཀ་ཝོ་ལགས་ཀྱིས་འགྲེལ་བརྗོད་གནང་བྱུང།
དེ་རིང་གོང་ས་མཆོག་གིས་ཀྱང་ཅེཀ་སྤྱི་མཐུན་རྒྱལ་ཁབ་དང་བོད་མིའི་དབར་འབྲེལ་བ་དེ་ནི་མི་རབས་ནས་མི་རབས་ཡིན་པ་གསུངས་བ་བཞིན་ཅེཀ་སྤྱི་མཐུན་རྒྱལ་ཁབ་དང་བོད་མི་རྣམས་ནི་ཆབ་སྲིད་ཀྱི་འབྲེལ་བ་ཙམ་མིན་པར་དེ་ནི་མི་དང་མིའི་དབར་གྱི་འབྲེལ་བ་མདོར་ན་ཧ་ཅང་གི་སེམས་ཐག་ཉེ་བོ་ཆགས་ཀྱི་ཡོད། གཞན་ཡང་ཐེངས་འདིའི་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱ་གར་གཞུང་ཚབ་པ་ཌོག་ཊར་ཨེ་ལི་སི་ཀ་ཛི་གོ་ཝོ་ལགས་བཞུགས་སྒར་དུ་ཕེབས་པ་ནི་ཐེངས་གཉིས་པ་དེ་ཆགས་ཀྱི་ཡོད་འདུག་ཅིང། དེ་ཡང་ཐེངས་དེའི་ཕྱོགས་ཕེབས་ནི་སྒེར་དོན་ཡིན་འདུག་ལ། དུས་ཡུན་དེའི་རིང་བཞུགས་སྒར་གྱི་གླིང་སྐོར་མཛད་རྒྱུ་དང་དེ་བཞིན་ནོར་བུ་གླིང་ཀ་སོགས་ལ་ཕེབས་འཆར་འདུག་གཞི་རྩའི་ཅེ་ཁོ་སི་ལོ་ཝེ་ཀི་ཡ་རྒྱལ་ཁབ་ཀྱི་སྲིད་འཛིན་ཝེས་ལེབ་ཧཱ་ཝེལ་མཆོག་གིས་སྲིད་འཛིན་གྱི་གསུང་བཤད་དང་པོ་དེ་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་ལོའི་ཕྱི་ལོ་གསར་ཚེས་ཉིན་གནང་སྐབས་ཁོང་གིས་ཡེ་ཤུའི་བླ་ཆེན་ཇོན་པོབ་གཉིས་པ་མཆོག་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཅེ་ཀོ་སི་ལོ་ཝེ་ཀི་ཡ་ནང་གདན་འདྲེན་ཞུ་རྒྱུའི་འདུན་པ་བཏོན་ཡོད་པ་ལྟར། ལོ་དེའི་སྤྱི་ཟླ་དང་པོའི་ནང་ཇོན་པོབ་གཉིས་པ་མཆོག་དང་དེའི་རྗེས་སྤྱི་ཟླ་གཉིས་པའི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱལ་ཁབ་དེའི་ནང་གདན་འདྲེན་ཞུས་ཡོད་པ་རེད། ཕྱིས་སུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོ་ཅེ་ཀོ་སི་ལོ་ཝེ་ཀི་ཡ་མིང་བསྒྱུར་གྱིས་ཅེཀ་སྤྱི་མཐུན་རྒྱལ་ཁབ་ཆགས་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས།
ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་ཧྥ་རན་སིའི་གྲོས་ཚོགས་གོང་མའི་འཐུས་མི་ལྕམ Jacqueline Eustache Brinio ལགས་ཀྱིས་སྣེ་ཁྲིད་གནང་སྟེ་ཡུལ་དེའི་གྲོས་ཚོགས་གོང་མའི་འཐུས་མི་བཞི་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ཞིག་བདུན་ཕྲག་རྗེས་མའི་དཀྱིལ་ཙམ་ལ་བཞུགས་སྒར་རྡ་རམ་ས་ལར་འཚམས་གཟིགས་ལ་ཕེབས་གཏན་འཁེལ་འདུག་ཁ་སེང་ཕྱི་ཚེས་བཅུ་གཅིག་ཉིན་གྱི་ཕྱི་དྲོར་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན International Information Group on Tibet ཞེས་ཧྥ་རན་སིའི་གྲོས་ཚོགས་གོང་མའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ལྕམ Jacqueline ལགས་ཀྱིས་ཧྥ་རན་སི་གྲོས་ཚོགས་གོང་མའི་འཐུས་མི་བཞི་ལས་གྲུབ་པའི་གྲོས་ཚོགས་འཐུས་མིའི་སྐུ་ཚབ་ཚོགས་ཆུང་ཞིག་སྣེ་ཁྲིད་གནང་སྟེ་བདུན་ཕྲག་རྗེས་མའི་དཀྱིལ་ཙམ་ལ་ཉིན་གྲངས་ལྔའི་རིང་བཞུགས་སྒར་རྡ་རམ་ས་ལར་འཚམས་གཟིགས་ལ་ཕེབས་གཏན་འཁེལ་བ་དང་ཡང་ཚོགས་པ་དེའི་ཚོགས་མི་ཡིན་པ་ཧྥ་རན་སི་གྲོས་ཚོགས་གོང་མའི་འཐུས་མི Joseph ལགས་དང Rietmann ལགས་རྣམ་གཉིས་དང་ཁོང་རྣམས་ཀྱི་ལྷན་དུ་འཛིན་སྐྱོང་མི་སྣ་ཞིག་ཕེབས་གཏན་འཁེལ་འདུག།

བོད་མཐོ་སྒང་གི་གནོད་འཚེ་འགྲོ་སླ་བའི་སྣོད་བཅུད་རྟེན་འབྲེལ་བདག་གཅེས་སྲུང་སྐྱོབ་དགོས་སྐོར་སོགས་གནད་དོན་ཁག་རྒྱ་ནག་གི་དཔོན་རིགས་ཚོར་གླེང་སློང་དགོས་པའི་ཕྱག་ཡིག་ཞིག་བཏང་གནང་འདུག་ད་དུང་ཧྥ་རན་སིའི་གྲོས་ཚོགས་གོང་མའི་བོད་དོན་རྒྱབ་སྐྱོར་ཚོགས་པ་དེ་རྒྱ་གཞུང་གིས་བོད་མི་མང་ཚོགས་ཀྱི DNA ཞེས་པའི་རིགས་རྫས་བསྡུ་རུབ་བྱེད་བཞིན་པའི་གནད་དོན་སྐོར། ཧྥ་རན་སིའི་གཞུང་ལ་དྲི་རྩད་གནང་འདུག་དེ་བཞིན་དུ་ཧྥ་རན་སིའི་གྲོས་ཚོགས་གོང་མའི་བོད་དོན་རྒྱབ་སྐྱོར་ཚོགས་པའི་གོང་ཞུས་སྐུ་ཚབ་འཐུས་མི་རྣམས་བཞུགས་སྒར་རྡ་རམ་ས་ལར་ཕེབས་སྐབས་རྒྱུན་རིང་ནས་ཧྥ་རན་སིའི་རྒྱལ་ས་པེ་རིས་ནང་གི་བོད་དོན་འབྲེལ་མཐུད་ལས་ཁུངས་ཀྱི་ལས་བྱེད་ཡིན་པ་འཇིགས་མེད་རྡོ་རྗེ་ལགས་ཁོང་རྣམས་ཀྱི་ལྷན་དུ་བཞུགས་སྒར་རྡ་རམ་ས་ལར་ཕེབས་རྒྱུ་ཡིན་པའི་གནས་ཚུལ་འདུག་ཡང་རྒྱ་གར་གཞུང་གི་རིག་གཞུང་ལྷན་ཁང་གི་གོ་ལའི་ནང་པའི་ལྷན་ཚོགས་ཆེས་ཐོག་མའི་ཚོགས་ཆེན་ཞིག་རྒྱ་གར་གྱི་རྒྱལ་ས་ལྡི་ལི་གསར་པའི་ནང་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་དང་ཉི་ཤུ་རྩ་གཅིག་ཉིན་གཉིས་རིང་གོ་སྒྲིག་ཞུ་འཆར་ཡོད་པའི་གནས་ཚུལ་འདུག་རྒྱ་གར་གཞུང་གི་རིག་གཞུང་ལྷན་ཁང་གི་གོ་ལའི་ནང་པའི་ཚོགས་ཆེན་ཆེས་ཐོག་མ་དེ་རྒྱལ་ས་ལྡི་ལིའི་ནང་གི་ཨ་ཤོ་ཀ་གསོལ་མགྲོན་ཁང་ནང་འདི་ཟླའི་ཚེས་ཉི་ཤུ་དང་ཉི་ཤུ་གཅིག་བཅས་ཉིན་གྲངས་གཉིས་རིང་གོ་སྒྲིག་ཞུ་རྒྱུའི་དམིགས་ཡུལ་གཙོ་བོ་ནི་ནང་པའི་ལྟ་གྲུབ་དང་ཉམས་ལེན་གནང་བ་བརྒྱུད་ནས་དེང་དུས་འཛམ་གླིང་ལ་འཕྲད་བཞིན་པའི་དཀའ་ངལ་ཁག་ལ་གདོང་ལེན་གནང་ཕྱིར་དང་ཡང་དེ་ནི་ནང་པའི་མཁས་པ་རྣམས་དང་དགེ་འདུན་པ་རྣམས་ལ་སྡིངས་ཆ་ཞིག་བསྐྲུན་ནས་སྟོན་པ་བཅོམ་ལྡན་འདས་ཀྱིས་གསུངས་པའི་ནང་ཆོས་ཀྱི་རིན་ཐང་ཁག་ཕྱག་ལེན་བསྟར་ནས་འཛམ་གླིང་རྒྱལ་ཡོངས་ནང་ཞི་བདེ་དང་མི་དམངས་རྣམས་འཆམ་མཐུན་མཉམ་གནས་བསྐྲུན་ཐབས་ཆེད་ཕྱག་ལས་གནང་རྒྱུའི་ཆེད་དུ་ཡིན་སྐོར་གསལ་བསྒྲགས་གནང་འདུག། ཡང་ནང་པའི་ཆེས་མཐོའི་ལྷན་ཚོགས་འདིའི་ཐོག་སྙིང་དོན་གཙོ་བོ་བཞིའི་ཐོག་བཀའ་བསྡུར་གནང་རྒྱུ་ཡིན་ཞིང་དེ་དག་ཁོངས་སུ་ནང་བསྟན་དང་ཞི་བདེ་ཁོར་ཡུག་ལ་འཕྲད་བཞིན་པའི་དཀའ་ངལ་ཁག་འཕྲོད་བསྟེན་དང་དཔལ་ནཱ་ལེནྡྲའི་ནང་པའི་སྲོལ་རྒྱུན་ཁག་མི་ཉམས་རྒྱུན་འཛིན་དང་བདག་གཅེས་སྲུང་སྐྱོབ་ཞུ་རྒྱུ་དེ་བཞིན་ནང་པའི་གནས་ཆེན་ཁག་གི་སྐོར་བཀའ་བསྡུར་གནང་གཏན་འཁེལ་འདུག་ཡང་ནང་པའི་ཆེས་མཐོའི་ལྷན་ཚོགས་འདི་བརྒྱུད་ནས་རྒྱ་གར་དང་ལོ་སྟོང་ཕྲག་མང་པོའི་རིང་ནས་ཆོས་དང་རིག་གཞུང་སོགས་ཀྱི་ཐོག་འབྲེལ་བ་ཡོད་པའི་ལྷོ་དང་ལྷོ་ཤར་ཨེ་ཤི་ཡ་དེ་བཞིན་ཤར་ཨེ་ཤི་ཡའི་རྒྱལ་ཁབ་ཁག་གིས་མཉམ་དུ་འབྲེལ་ལམ་བསྐྱར་གསོ་དོན་གཉེར་གནང་རྒྱུ་མ་ཟད་ལྷན་ཚོགས་འདི་གོ་སྒྲིག་གནང་མཁན་རྣམས་ཀྱིས་འདིའི་ཐད་ཡིག་ཆ་ཞིག་བཟོ་སྐྲུན་གནང་སྟེ་དེ་བཞིན་རྒྱལ་སྤྱིའི་འབྲེལ་ལམ་ཐོག་མཁས་པ་རྣམས་ཀྱིས་ཞིབ་འཇུག་གནང་སྐབས་ལག་ཆ་ལྟ་བུར་བེད་སྤྱོད་གནང་ཐུབ་པ་ཞིག་བཟོ་རྒྱུའི་ཐུགས་རེ་གནང་གི་འདུག་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་གོ་ལའི་ནང་པའི་ཆེས་མཐོའི་ལྷན་ཚོགས་དེ་ནི་གོ་ལའི་ནང་འགག་རྩའི་རྩོད་རྙོག་ཁག་ནང་པའི་ལྟ་གྲུབ་དང་ཉམས་ལེན་གནང་བ་བརྒྱུད་ནས་སེལ་རྒྱུ་དང་དེ་ཡིས་ནང་པའི་མཁས་པ་རྣམས་དང། ནང་ཆོས་ཉམས་ལེན་གནང་མཁན་དེ་བཞིན་དབུ་ཁྲིད་རྣམས་ལ་ཀུན་ཁྱབ་རིན་ཐང་ཞི་བདེ་དང་བྱམས་བརྩེ་འཆམ་མཐུན་མཉམ་ལས་སོགས་ལ་བརྟེན་ནས་དཀའ་རྙོག་ཁག་སེལ་ཐབས་སུ་ལམ་སྟོན་གནང་རྒྱུ་སོགས་ཡིན་འདུག་ཡང་ན་རོ་པཎ་ཆེན་རིན་པོ་ཆེ་སྐུ་ཕྲེང་བདུན་པ་མཆོག་དང་སྐུ་ཚབ་འཐུས་མི་རྣམས་ཀྱིས་གོང་ཞུས་ལྷན་ཚོགས་དེའི་སྐོར་བཀའ་གནང་བ་དང་ཡང་འདི་ལོའི་ནང་བསྟན་ལྷན་ཚོགས་དེའི་སྐོར་ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་རིན་པོ་ཆེ་མཆོག་དང། སྤྱི་ཁྱབ་དྲུང་ཆེ་མཆོག་གིས་ཀྱང་བཀའ་སློབ་གནང་ཡོད་པ་སོགས་ཀྱི་གནས་ཚུལ་འདུག་ཡང་རྒྱ་ནག་གཞུང་གིས་ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཨིན་ཝེན་གྱི་འགོ་ཁྲིད་འོག་ཐའེ་ཝན་འདི་བཞིན་རླུང་འཚུབ་ཅན་གྱི་རྒྱ་མཚོའི་ཕྱོགས་སུ་འཕུལ་འདེད་གཏོང་གི་ཡོད་ཚུལ་ཐའེ་ཝན་གྱི་སྲིད་འཛིན་མཆོག་གིས་ཨ་མི་རི་ཀའི་ནང་ཨ་རིའི་གྲོས་ཚོགས་ཚོགས་གཙོ Kevin McCarthy མཆོག་མཇལ་འཕྲད་གནང་བའི་རྗེས་སུ་བཤད་འདུག་དེ་རིང་རོའི་ཊར་གསར་ལས་ཁང་གིས་གནས་ཚུལ་སྤེལ་དོན་ལྟར་ན་ཐའེ་ཝན་གྱི་སྲིད་འཛིན་ལྕམ Tsai Ing-wen མཆོག Guatemala དང Belize གཉིས་ནང་འཚམས་གཟིགས་ལ་ཕེབས་ནས་ཐའེ་ཝན་ལ་ཕྱིར་ལོག་གནང་ཞོར་དུ་ཨ་རིའི་ནུབ་ཕྱོགས་མངའ་སྡེ California ནང་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ Kevin McCarthy མཆོག་མཇལ་འཕྲད་གནང་སྐབས་ལྕམ Tsai Ing-wen མཆོག་གིས་ཐའེ་ཝན་ནས་རང་དབང་དང་མང་གཙོའི་ལམ་ལུགས་སྲུང་སྐྱོབ་བྱ་རྒྱུའི་ཆོད་སེམས་བརྟན་པོ་ཡོད་པ་དེར། འཛམ་གླིང་གིས་རྒྱབ་སྐྱོར་གནང་གི་ཡོད་པ་གསལ་སྟོན་གནང་སྐོར་གསུངས་འདུག་ཐའེ་ཝན་གྱི་སྲིད་འཛིན་མཆོག་གི་འཚམས་གཟིགས་དེ་ལ་བརྟེན་ནས་རྒྱ་ནག་ཁོང་ཁྲོ་ལངས་ནས་ཐའེ་ཝན་ཁུལ་ལ་དམག་རྩལ་སྦྱོང་བརྡར་ལན་མང་བྱས་ཡོད་པ་རེད་ལ་ད་ཆ་རྒྱ་ནག་གཞུང་གིས་ཐའེ་ཝན་ཁུལ་ལ་འདི་ཟླའི་ཚེས་བཅུ་དྲུག་ནས་བཅོ་བརྒྱད་བར་གནམ་གྲུ་འཕུར་སྐྱོད་མི་ཆོག་པའི་དམ་བསྒྲགས་བྱེད་འཆར་ཡོད་པ་དེ་མངའ་ཁུལ་དེའི་གནམ་གྲུ་འཕུར་སྐྱོད་ལ་དཀའ་ངལ་འཕྲད་སྲིད་པ་རེད་འདུག་ཡང་དེ་རིང་རྒྱ་ནག་གཞུང་གི་ཐའེ་ཝན་ལས་དོན་ཁང་གི་མགྲིན་ཚབ་ཀྲུའུ་ཧྥེང་ལིན་ཡིས་ཐའེ་ཝན་གྱི་སྲིད་འཛིན་ཚའེ་ཨིང་ཝེན་གྱིས་ཐའེ་ཝན་ལ་ཉེན་ཁ་འཁྱེར་ཡོང་ཚུལ་དང་ཚའེ་ཨིང་ཝེན་གྱིས་ཨ་མི་རི་ཀའི་ཕྱོགས་བྱས་ནས་ཐའེ་ཝན་དེ་བཞིན་རླུང་འཚུབ་ཅན་གྱི་རྒྱ་མཚོའི་ནང་འཕུལ་འདེད་བཏང་སྐོར་དང་རྒྱ་ནག་གིས་ཐའེ་ཝན་གྱི་མཚོ་ཁའི་ཁུལ་ལ་དམག་རྩལ་སྦྱོང་བརྡར་རིམ་པ་མང་པོ་བྱས་པ་དེ་དག་ནི་ཐའེ་ཝན་གྱིས་ཕྱི་ཕྱོགས་ཀྱི་སྟོབས་ཤུགས་ཁག་དང་ཁ་བྲལ་རིང་ལུགས་པ་དང་ངན་པ་ལག་འབྲེལ་བྱས་ནས་ཐའེ་ཝན་རང་བཙན་ལ་རྒྱབ་སྐྱོར་ཐོབ་ཐབས་བྱས་པ་ཁག་ལ་ཉེན་བརྡ་བཏང་བ་ཞིག་ཡིན་ལུགས་འགྲེལ་བརྗོད་ཀྱང་བྱས་ཡོད་པའི་གནས་ཚུལ་འདུག། ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་གིས་ཉེ་དུས་མཇུག་སྒྲིལ་གནང་བའི་རྒྱ་གར་བྱང་ཤར་བོད་མིའི་གཞིས་ཆགས་ཁུལ་གྱི་སློབ་གྲྭ་ཁག་ལ་གཟིགས་སྐོར་གནང་སྐབས་གཟིགས་ཚུལ་ཅི་བྱུང་སྐོར་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་སྣེ་འཁྲིད་ཞུས་པ་ཞིག་གཤམ་ལ་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང།
ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་བདུན་ཕྲག་སྔོན་མ་ཞུས་པའི་མཚམས་ནས་མུ་མཐུད་སྙན་སྒྲོན་ཞུ་རྒྱུར། དབུས་བོད་མིའི་སྒྲིག་འཛུགས་ཤེས་རིག་ལྷན་ཁང་གི་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་རྒྱ་གར་བྱང་ཤར་ཁུལ་གྱི་བོད་མི་འདུས་སྡོད་ས་ཁུལ་ཁག་གི་བསླབ་གྲྭ་ཁག་ལ་གཟིགས་སྐོར་གནང་བར་ཕེབས་ཡོད་པ་ལྟར། བདུན་ཕྲག་སྔོན་མ། མེའོ་ཆོས་འཕེལ་གླིང་གཞིས་ཆགས་ཀྱི་བསླབ་གྲྭ་ཁག་ལ་གཟིགས་སྐོར་གནང་ནས། གཟིགས་ཚུལ་སྐོར་བཅར་འདྲི་ཞུས་པ་གསན་པ་རེད། དེ་ནས་མུ་མཐུད། ཤེས་རིག་བཀའ་བློན་མཆོག་ཏེ་ཛུ་ཁུལ་དང། ཤི་ལོང། དེ་ག་ནང་བཞིན་རྟ་དབང། འབུམ་སྡེ་ལ་བསྟན་འཛིན་སྒང་བོད་མིའི་གཞིས་སྒར་བཅས་ཀྱི་ནང་གཟིགས་སྐོར་གནང་བའི་སྐོར་བཅར་འདྲི་ཞུ་གི་ཡིན། སྐུ་ངོ་བཀྲ་ཤིས་བདེ་ལེགས། རིག་ལྡན་སྒྲོལ་མ་བཀྲ་ཤིས་བདེ་ལེགས།
སྐུ་ངོ་ཁ་སེང། མེའོ་ཆོས་འཕེལ་གླིང་གི་གཟིགས་སྐོར་འདི་བསྒྲུབས་པའི་རྗེས་ལ་ཨ་ནི་ཏེ་ཛུ་ཁུལ་ལ་ཕེབས་དུས་ཏེ་ཛུ་ནང་གི་ད་བོད་པའི་བསླབ་གྲྭ་དང་དེ་ནང་གི་སློབ་ཕྲུག། དགེ་རྒན། མི་མང་དེ་ཚོའི་གནས་སྟངས་ག་འདྲ་རེད་ཅེས་དོལ། ཏེ་ཛུ་ཁུལ་གྱི་གཞིས་ཆགས་ཆགས་སྟངས་རེད་དེ་ནང་བཞིན་བསླབ་གྲྭའི་འཛིན་ཁང། ཨ་ནེ་སློབ་ཕྲུག་དགེ་རྒན་གང་ཅིའི་ཐད་ནས་ཞེ་དྲག་ཡག་པོ་འདུག་བསམ་ཚུལ་བྱུང་སོང། ཨ་ནི་བསླབ་གྲྭ་ལ་བསླབ་གྲྭའི་རྒན་ལགས་ཚོ་ད་ག་ནང་བཞིན་སློབ་ཕྲུག་གི་འཛིན་གྲྭའི་ནང་བཅར་བ་དང་ད་ཕ་མ་ཚང་མ་ལ་སྐད་ཆ་བཤད་ཨ་ནི་ད་ག་ནང་བཞིན་མི་མང་དང་ཕ་མ་མཉམ་དུ་སྐད་ཆ་བཤད་པ་ཡིན་ཞུ་ཡ་ཡིན་ཨ་ནི་སྤྱི་དང་འགན་འཁུར་སྟངས་དང་ཕྲུ་གུའི་འཕྲོད་བསྟེན་དང་སློབ་སྦྱོང་འགན་འཁུར་དང་ད་ག་ནང་བཞིན་མ་འོངས་པ། སོ་སོའི་སྤྱི་ཚོགས་ལ་ཞབས་འདེགས་ཞུ་ཡག་གི་དགོངས་པ་བཞེས་ཕྱོགས་ཐོག་ལ་ཡང་ཕ་མའི་ལམ་སྟོན་བྱེད་དགོས་པ་ཞུས་པ་ཡིན། ཏེ་ཛུ་གི་ལས་ཤག་དེ་ད་ཐོག་མར་བརྒྱབ་ནས་ལོ་བཞི་བཅུ་ལྷག་ཀ་ཕྱིན་ཚར་ཙང་གནས་སྟངས་ཡག་པོ་མི་འདུག་དེ་ཡིན་ཙང་ང་ཚོ་ཏེ་ཛུ་དང་མེའོ

སྤྱི་ཡོངས་ཀྱི་རྒྱ་གར་ཡུལ་མི་གི་ཕྲུ་གུ་དེ་ཚོ་ལ་གཅིག་ང་ཚོའི་ངོས་ནས་འཛིན་སྐྱོང་བྱེད་སྟངས་རེད་སློབ་ཁྲིད་བྱེད་སྟངས་བཟང་སྤྱོད་སྤེལ་ཡག་དེ་ང་ཚོས་བྱས་པ་འདྲ་བྱས་ན་ད་དངོས་གནས་དྲང་གནས་རྒྱ་གར་གཞུང་ལ་ཡང་འགྲོ་སོང་ཆ་ཚང་རྒྱ་གར་གཞུང་གིས་གཏང་གི་ཡོད་ཙང་སམ་བྷོ་ཊ་གིས་བོད་སློབ་དེ་ཚོ་ནས་རྩིས་ལེན་པའི་བསླབ་གྲྭ་དེ་ཚོ་རྒྱ་གར་གཞུང་གིས་འགྲོ་སོང་གཏང་གི་ཡོད་རེད་དེ་ཙང་ང་ཚོས་ཁོ་རང་ཚོ་ཡུལ་མི་ཡུལ་ཕྲུག་དེ་ཚོ་ལ་ཡར་སློབ་སྦྱོང་དང་བཟང་སྤྱོད་སྤེལ་ཡག་དང་སློབ་སྦྱོང་ཡག་པོ་བྱས་ང་ཚོ་མཐུན་རྐྱེན་འདི་སྦྱར་ཐུབ་པ་འདྲ་བྱས་ན་ཨ་ནི་འདི་ཁ་ཡོད་ལག་ཡོད་ཀྱི་ཨ་ནི་རྒྱ་གར་བཀའ་དྲིན་ཆེ་དེ་འདྲ་རེད་བསམ་དྲན་གྱི་འདུག་འདི་རྒྱལ་བ་རིན་པོ་ཆེའི་དགོངས་བཞེད་ཡང་འདི་འདྲ་རང་རེད་ཞུ་ཨ། ཤི་ལོང་ས་ཁུལ་དེའི་ནང་སྔ་མོ་ནས་དེའི་ནང་ལ་ད་བོད་པ་ཚོང་པ་མ་བཞིན་གཞིས་ཆགས་ཆེན་པོ་ཡོད་པའི་བཀའ་མོལ་དེ་འདྲ་ཁེལ་ཡོད་མ་རེད་དེ་འདྲ་ཡིན་དུས་ཤི་ལོང་ཁུལ་གྱི

འཛིན་གྲྭའི་ནང་ཞིབ་འཇུག་བྱས། ཨ་ནི་ཕ་མ་ཚང་མ་འཛོམས་གནང་སོང་ཁོ་རང་ཚོ་ལ་གྲོས་བསྡུར་བྱས་ལམ་སྟོན་བྱས་བྱས་པ་ཡིན། སྤྱི་ཡོངས་ཀྱི་ཤི་ལོང་བསླབ་གྲྭ་དེ་མུ་མཐུད་ནས་གནས་ཡག་གི་ཁོ་རང་ཚོ་རེ་འདུན་ཞུས་སོང་ཨ་ང་ཚོའི་ངོས་ནས་ག་རེ་ཞུ་བ་རེད་ཟེར་ན། ད་སམ་བྷོ་ཊ་གིས་ཐོག་མར་ནས་སློབ་ཕྲུག་བཅུ་ལས་ཉུང་ང་མ་ཆགས་ན་ཨ་སྒོ་རྒྱག་གི་མིན་གསུངས་པ་གཞིར་བཟུང་དེང་སང་སློབ་ཕྲུག་བཅུ་བཞི་འདུག་སྔོན་འགྲོ་དང་འཛིན་གྲྭ་དང་པོ་གཉིས་པ་འདུག་བྱས་ཙང་དེ་ད་བསླབ་གྲྭ་གནས་མ་གནས་དེ་སློབ་ཕྲུག་གྲངས་འབོར་དེར་རག་ལས་ཀྱི་རེད་ཨ་གྲངས་འབོར་ཡག་པོ་གནས་པ་འདྲ་བྱས་ན་ཤེས་རིག་ལས་ཁུངས་དང་སམ་བྷོ་ཊ་གིས་ཏན་ཏན་སྒོ་རྒྱག་གི་མ་རེད་གྲངས་འབོར་ཞེ་དྲག་ཉུང་ཉུང་ཆགས་པ་འདྲ་བྱས་ན་ཨ་ནི་སྒྲིག་གཞི་གཞིར་བཟུང་བསླབ་གྲྭ་གནས་མ་ཐུབ་ཡག་གནས་སྟངས་དེ་ཆགས་གི་རེད་ཁྱེད་རང་ཚོ་བསམ་བློ་གཏང་དགོས་རེད་ཞུས་ཡིན། ད་དེ་ནས་རྒྱ་གར་བྱང་ཤར་ཁུལ་གྱི་བོད་མི་གནས་སྡོད་གནང་སའི་ས་ཁུལ་གཅིག་ཡོད་འབུམ་སྡེ་ལ། འབུམ་སྡེ་ལ་བསྟན་འཛིན་སྒང་བོད་མིའི་གཞིས་ཀར་ཆེད་མཇལ་དར་ཚང་མ་ལོག་གི་གསུང་སྲོལ་ཡོད་རེད། དེ་ཕེབས་པའི་སྐབས་དུས་སྐུ་ངོ་མཆོག་གིས་བསླབ་གྲྭ་གཟིགས་ཚུལ་དེ་ཚོ་ག་འདྲ་བྱུང་ཡོད་ན། འབུམ་སྡེ་ལ་བསླབ་གྲྭ་ཡོད་མ་རེད་བསྟན་འཛིན་སྒང་ལ་ཨ་འཛིན་གྲྭ་སྔོན་འགྲོ་ནས་འཛིན་གྲྭ་བརྒྱད་པ་བར་ཡོད་རེད་འདིའི་ནང་ལ་ཉལ་ཁང་དང་གང་ཅིའི་ཐད་ནས་ད་རྫིག་པོ་ཞེ་དྲག་འདུག། སློབ་ཕྲུག་ཁྱོན་བསྡོམས་པ་ཉིས་བརྒྱ་བཅུ་བདུན་ནས་བརྒྱ་དང་བཅུ་གསུམ་བོད་ཕྲུག་རེད་བཞག་གཞན་ཡུལ་མིའི་ཕྲུ་གུ་རེད་བཞག་ཁོ་རང་ཚོ་གི་གཞས་སྣ་འཁྲབ་སྟངས་དང་ཞོགས་ཀས་ཀྱི་འདུ་འཛོམས་ཀྱི་བྱེད་སྒོ་མཐའ་དག་ཞེ་དྲག་ཡག་པོ་བྱས་སོང་ཞུ་ཡག་ཡིན། ཨ་ནི་སྤྱི་ཡོངས་ཀྱི་ད་ས་གནས་གཞིས་འགོ་རེད་ས་གནས་གཞིས་འགོ་ཐོག་ལ་ཞུ་བ་འདྲ་བྱེད་ན་འདི་མེའོ་ཡིན་ན་ཏེ་ཛུ་ཡིན་ན། ཤི་ལོང་ཡིན་ན་དེ་ག་ནང་བཞིན། ད་ལྟ་བསྟན་འཛིན་སྒང་གཞིས་འགོ་ཚང་མས་མཐུན་འགྱུར་ཞེ་དྲག་ཡག་པོ་གནང་བསྡད་ཀྱི་འདུག་དེ་ག་ནང་བཞིན་ཕ་མ་འཐུས་མི་ཚོ་འགན་ཡག་པོ་ཞེ་དྲག་བཞེས་བསྡད་ཀྱི་འདུག་ཞུ་འདོད་བྱུང། ཨ་ནི་སློབ་ཕྲུག་དེ་ཚོ་སློབ་སྦྱོང་གི་གནས་ཚད་ཙང་དེ་ཚོ་ཡག་ཐག་ཆོད་འདུག་བསམ་ད་ཡག་པོ་ལ་ཚད་ཡོག་མ་རེད་པ་ད་ད་ལྟའི་འཛིན་གྲྭའི་གནས་བབ་ལ་གཞིགས་ན། ཨ་ཡག་པོ་ཞེ་དྲག་འདུག་ཨ་དགེ་རྒན་ཚོ་ལ་ང་ཚོས་སམ་བྷོ་ཊ་འགན་འཛིན་རང་ནས་ཁོ་རང་ཚོ་ལམ་སྟོན་ཞུས་ནས་གང་ཐུབ་ཐུབ་ཐུབ་ཀྱི་གནས་ཚད་དེ་ཡག་པོ་ཆགས་ཡག་ལ་མུ་མཐུད་ནས་དཀའ་ལས་སྐྱོན་དགོས་ཡག་གི་ཞུ་བ་ཡིན་བསྟན་འཛིན་སྒང་གི་གནས་སྟངས་དེ་འཛིན་ཁང་དེ་ཚོ་ཡག་ཐག་ཆོད་འདྲ་མཐོང་སོང་ཡིན་པ་ཡིན་ན་ཉལ་ཁང་དེ་གནས་སྟངས་དེ་ཁང་པོ་དེ་རྙིང་པ་འདྲ་ཆགས་ནས་དཀའ་ངལ་འཕྲད་བསྡད་བཞག་འདི་འདྲ་སོང་ཙང་སྔོན་མ་ཕལ་ཆེར་མངའ་སྡེ CM ལ་ཞུས་ནས་དེ་མཐུན་འགྱུར་བྱ་དགོས་ཀྱི་འདུག་ཁོ་རང་ཚོ་གི། ཡུལ་མི་ཕྲུ་གུ་མང་པོ་ཞིག་ཉེ་ཁ་ན་ལ་ཡོད་རེད། ང་ཚོ་ཆོས་དང་རིག་གཞུང་གང་ཅིའི་ཆ་ནས་གཅིག་པ་ཡིན་ཙང་ཁོ་རང་ཚོ་ལ་ཤེས་ཡོན་སྤྲད་ཡག་དེ། ད་ང་ཚོ་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་འགན་འཁུར་བསྡད་ཡོད་རེད་ཡིན་ན་ཉལ་ཁང་དེ་བཟོ་ཡག་དེ་ཁྱེད་རང་ཚོ་མཐུན་འགྱུར་གནང་རོགས་གཅིག་ཞུ་ཡག་རེད་དེ་གཞིར་བཟུང་ཁོ་རང་ཚོ་གི་ང

ང་ཚོ་འཛོམས་གནང་ནས་ད་ཐུགས་རྗེ་གནང་དེ་འདྲའི་བཀའ་འཁྲོལ་གནང་བ་ཞེ་དྲག་ཐུགས་རྗེ་ཆེ། ཨ་ནི་བཀའ་འཁྲོལ་གནང་བ་གཞིར་བཟུང་ང་ཚོ་བོད་མི་གི་ཆེད་དུ་གནང་བ་དེ་ཉལ་ཁང་དེ་ཚོ་དངོས་གནས་དྲང་གནས་སྤུས་དག་པོ་ཡག་པོ་ཞིག་རྒྱབ་དགོས་འོས། ས་གནས་འགོ་འཛིན་ལ་ཁོ་རང་གི་མདུན་དེ་རང་རྒྱབ་པའི་སྐབས་ལ་འདིའི་ཐོག་ལ་ཡང་ང་ཚོ་ལས་ཤེས་རིག་ལས་ཁུངས་ལ་ཡང་གསུང་དགོས་འོས་དེ་འདྲ་ཞུ་བ་ཡིན་ཨ་ནི། CM ལ་ཐུགས་རྗེ་ཆེ་ཞུ་རོགས་ཞེས་དེ་འདྲའི་ཞུ་རྒྱུ་བྱུང། ཉལ་ཁང་འདི་ཁོ་རང་ཚོ་གི་དངུལ་དེ་འདྲའི་གནང་བ་གནང་གི་ཡོག་རེད། ཡིན་ན་སྔོན་མ་ཤེས་རིག་ལས་ཁུངས་ནས་ལས་བྱེད་དེ་འདྲའི་ཏེ་ཛུ་མེའོ་བསྟན་འཛིན་སྒང་ཕེབས་པའི་སྐབས་ལ་ང་ཚོ་སྔ་ཞིག་གི་དཀའ་ངལ་ག་པར་དུ་ཛ་དྲག་གནས་སྟངས་ག་རེ་ཆགས་ཀྱི་འདུག་ད་ལྟ་ཁྱེད་རང་ཚོ་ཞིབ་འཇུག་བྱས་ནས་ཚུར་ཡོང་བ་དང་ང་ཚོ་ལབ་དགོས་ཡས། དེའི་སྐབས་དེར་བསྟན་འཛིན་སྒང་གི་ཉལ་ཁང་གི་ཉལ་ཁྲི་དང་ཨ་ནི་གདན་དེ་ཚོ་དཔེ་གནས་སྟངས་སྐྱོ་པོ་འདུག་ཉལ་ཁྲི་དེ་སྔོན་མ་བཟོས་ཙང། ཕྲུ་གུ་ཆུང་ཆུང་ལ་བཟོ་བ་ནང་བཞིན་ད་ཉལ་ཁྲི་ཆུང་ཆུང་འདྲ་བྱེད་ཕྲུ་གུ་ཡར་འཚར་ལོངས་བྱེད་པའི་སྐབས་ལ་ཉལ་ཁྲི་ཆུང་དྲགས་པའི་དཀའ་ངལ་འཕྲད་ཀྱི་འདུག་ཨ་འདི་འདྲའི་ཁོ་རང་ཚོ་ཚུར་ཕེབས་པའི་སྒང་གསུངས་པའི་སྐབས་ང་ཚོ་ལམ་སང་སུའུ་ཙི་ལན་གྱི་ནོར་བཟང Foundation ལ་རེ་འདུན་ཞུས་ནས་ཉལ་ཁྲི་དང་གདན་ཆ་ཚང་གི་ཁོ་རང་ཚོ་འབུམ་བདུན་ལྷག་གི་ཞལ་བཞེས་གནང་བ་རེད།

སོང། ཤེས་ལོང་ལབ་ད་ཕྲུ་གུ་ཞེ་དྲག་ཆུང་ཆུང་ཡིན་ཙང་ཐ་སྙད་གོ་རྟོགས་སྤེལ་ཡ་དེ་གནང་ཡོད་མ་རེད་དེ་མིན་པ་ཚང་མ་རེ་ཞེ་དྲག་ཡང་གནང་སོང་ཞུ་ཡ་ཡིན།
སྐུ་ངོ་བཀའ་བློན་མཆོག་དེ་ག་ཡིན་ན་བོད་པའི་སྤྱི་ཚོགས་ནང་གི་ཤེས་ཡོན་དང་འབྲེལ་བའི་ཕྱག་ལས་ཀྱི་ཐོག་ལ་ཡང་ཐུགས་འགན་བཞེས་ནས་ཉམས་མྱོང་ཆེན་པོ་བྱེད་ཀྱི་ཡོད་དུས་བོད་པའི་སློབ་གྲྭའི་སྤྱི་ཡོངས་ཀྱི་གནས་སྟངས་འདིའི་ཐོག་ལ་ཡང་ཐུགས་རྒྱུས་ཆེན་པོ་ཡོད་རེད། ད་ད་ལྟའི་སྐབས་སུ་བཙན་བྱོལ་ནང་གི་བོད་པའི་སློབ་གྲྭ་ཁག་གི་གནས་སྟངས་དང་དབུས་བོད་མིའི་སྒྲིག་འཛུགས་ཀྱིས་རྒྱ་གར་ཤེས་ཡོན་སྡེ་ཚན་ནས་ཚུར་འཛིན་སྐྱོང་རྩིས་ལེན་གནང་གྲུབ་པའི་རྗེས་ལ་ད་སློབ་གྲྭ་ཁག་དེ་གའི་དེ་ཚོའི་ཁུ་བསྡུ་གནང་བྱས་ནས་སྤུས་དག་རུ་བཏང་གནང་ཡག་དང་ཨ་ནི་དུས་ཚོད་ཀྱི་དགོས་མཁོ་དང་བསྟུན་པའི་བཟོས་གནང་ཡག་དེ་ཚོའི་ཐོག་ལ་ཡང་དགོངས་བཞེས་ག་འདྲ་གནང་གི་ཡོད་ན་སྔོན་མ་ཡིན་ན CDSA ཁྱབ་ཁོངས་ཡིན་དུས་ཨ་ནི་ཕྲུ་གུ་མ་འདང་དུས་ས་གནས་ཀྱི་རྒྱ་གར་ཕྲུ་གུ་དང་ཡུལ་མི་དེ་ཚོ་ཨ་འདི་ན་གྲངས་ཚད་ལོང་ཡ་ལེ་ཞེས་སྒུག་བར་ད་ད་ལྟའི་ཆ་ལ་ཡ་སམ་བྷོ་ཊས་ཆ་ཚང་རྩིས་ལེན་གནང་གྲུབ་དུས་ཨ་ནི་བོད་པ་ཁ་གཙང་ལ་ཡ་སློབ་ཁྲིད་གནང་ཡ་གི་སློབ་གྲྭ་དེ་འདྲ་ཚོ་རུབ་རུབ་བཟོས་གནང་ཡ་གི་དགོངས་གཞི་ཡོད་རེད།
ད་ལྟ་བོད་སློབ་འཛིན་ཚོགས་ཀྱི་སློབ་གྲྭ་ཁག་ཚུར་རྩིས་ལེན་ཚར་བའི་ནང་ལ་ཡ་ལྷོ་ཕྱོགས་ཀྱི་སློབ་གྲྭ་བོད་མི་མང་ས་དེ་ལ་ད་མང་ཆེ་ས་ཡུལ་མི་མེད་པ་ནང་བཞིན་འདྲ་པོ་རེད་ཨ། བྱང་ཤར་ཁུལ་ལ་ཡུལ་མི་ཏོག་ཙ་ཏོག་ཙ། ཡོད་རེད་པ་ལྷག་པར་དུ་བསྟན་འཛིན་སྒང་ཨ་ནི་ད་མ་སུ་རི་སིམ་ལ་ཧར་བར་པུར་དག་ན་ཤིང་ཀ་ལིམ་པོང་དར་ཇི་ལིང་དེ་ལ་ཐོག་མར་རྩིས་ལེན་པའི་སྐབས་ལ་རྒྱ་གར་ཡུལ་མི་མང་པོ་ཡོད་རེད་བོད་སློབ་འཛིན་ཚོགས་ཀྱིས་འཛིན་སྐྱོང་བྱས་པའི་སྐབས་ལ་ད་ཁོ་རང་ཚོས་རྩིས་སྤྲད་པ་ཁ་ང་ཚོས་ལེན་དགོས་པ་རེད་འགྲོ་སོང་དེ་ཆ་ཚང་རྒྱ་གར་གཞུང་གིས་གཏང་གི་ཡོད་ཙང་དེ་ང་ཚོས་འགན་ཁྱེར་བྱས་བསྡད་པ་རེད་མུ་མཐུད་ནས་ང་ཚོས་འགན་དེ་ཁྱེར་ནས་གང་ཐུབ་ཐུབ་ཡག་པོ་བཟོ་ཡག་གི་དེ་དེ་བ་རེད་ད་བོད་སློབ་འཛིན་ཚོགས་ཚུར་ལེན་ནས་ད་གང་ཐུབ་ཐུབ། ད་གང་ས་གང་ཅིའི་ཐད་ནས་ཡག་པོ་ཞིག་ཡོང་ཐུབ་ཡ་དེ་ལྟ་ང་ཚོ་ལས་འགན་ཁྱེར་དགོས་རེད་པ་ད་སྔོན་མ་ལས་ཡག་ག་ཆགས་ཡོད་ལབ་ད་དེ་འདྲ་ང་ཚོས་ག་སུ་རེ་ལབ་ཚོད་ཐིག་མ་རེད་སྔོན་མ་བོད་སློབ་འཛིན་ཚོགས་སྐབས་ལ་ཡང་སློབ་གྲྭ་རེ་གཉིས་སུ་ད་གནས་སྟངས་ཁག་འདྲ་ཆགས་ཀྱི་ཡོད་རེད་མ་གཏོགས་སྤྱི་ཡོངས་ཀྱི་བོད་སློབ་འཛིན་ཚོགས་ཀྱིས་འཛིན་སྐྱོང་བྱེད་པའི་སློབ་གྲྭ་ཡག་ཐག་ཆོད་ཡོད་རེད་བསམ་དྲན་གྱི་འདུག། བཞག། གོང་དུ་བཀའ་མོལ་གནང་མཁན་དེ་དབུས་བོད་མིའི་སྒྲིག་འཛུགས་ཤེས་རིག་ལྷན་ཁང་གི་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་རེད། རྣམ་པ་ཚོས་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ་ལེ་ཚན་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཐེངས་འདིའི་དཔེ་དེབ་སྐྱེད་ཚལ་ཞེས་པའི་ལེ་ཚན་འདི་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་ནས་བརྒྱུད་བསྒྲགས་གནང་གི་རེད། གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང་རྣམ་གྲྭ་ཐུབ་བསྟན་ཡར་འཕེལ་ལགས་ཀྱིས་བརྩམས་བྲིས་གནང་བའི་ཁ་བྱང་དུ་ལྷ་སའི་དངོས་བྱུང་བདེན་དཔང་ཞེས་པའི་རྩོམ་དེབ་ཀྱི་ལེ་ཚན་གོང་མའི་ཞུས་མཚམས། ལེའུ་བརྒྱད་པ། ཞོལ་གྱི་གནའ་ཤུལ་ཁག་དང་པོ་ཏཱ་ལའི་རྒྱབ་ངོས་ཀྱི་གནའ་ཤུལ་བཅས་ཀྱི་ལོ་རྒྱུས་ཞེས་པའི་ནང་གསེས། བཞི་བཅུ་ཞེ་གཉིས། ཞོལ་ལྕོག་དཔོན། འདིར་ལས་ཀ་བྱེད་མཁན་གྱི་ལྕོག་དཔོན་སྐྱ་མི་བཞི་ཡོད་པ་དེ་ཚོར་ལྷ་སའི་བར་སྐོར་གྱི་སྐོར་འཆག་པ་འདྲ་བའི་ཞྭ་མོ་འབོག་ཐོ་རེ་གྱོན་རྒྱུ་ཡོད། ལས་འགན་གཙོ་བོ་ཞོལ་པ་ལས་ཁུངས་ཀྱི་ས་གནས་དན་བག་དང་གནས་ཆུང་སོགས་སོ་སོར་གླིང་མི་འདྲ་བ་བགོ་བཤའ་བརྒྱབ་པ་དེ་ལ་ལན་སྐྱེལ་རྒྱུ་དང་སྡེ་པ་ཞོལ་པའི་བཀའ་སོགས་ཁྱབ་བསྒྲགས་བྱེད་དགོས་ཀྱི་ཡོད། དེ་བཞིན་ཤར་ལྷོ་ནུབ་ཀྱི་གཞུང་སྒོ་གསུམ་ལ་དམ་བསྒྲགས་བྱེད་ཅིང་དགོང་མོ་ཆུ་ཚོད་བཅུ་པ་ཙམ་ལ་ཞོལ་ལྕགས་རིའི་ཕྱི་ཕྱོགས་སུ་གཞུང་སྒོའི་ཉེ་འགྲམ་དུ་ཡོད་པའི་པུ་ལི་སིའི་ཚོགས་ཁང་ཞེས་པ་དེའི་ནང་ནས་པུ་ལི་སིའི་དམག་མིས་མེ་མདའ་ཞིག་བརྒྱབ་ནས་གཞུང་སྒོ་བརྒྱབ་རྒྱུའི་བརྡ་བཏང་མ་ཐག་ལྕོག་དཔོན་གྱིས་ལམ་སེང་ཕྱིན་ནས་སྒོ་ལྕགས་ཤིན་ཏུ་ཆེ་བ་ཞིག་ཡོད་པ་རྒྱག་གི་ཡོད། དེས་ན་གཞུང་སྒོའི་ཕྱི་རུ་ཡོད་པའི་ཞོལ་པ་བ་ཚོ་བརྡ་མདའ་མ་འཕེན་གོང་ལ་ལྕགས་རིའི་ནང་ལ་ལོག་ཟིན་པ་བྱེད་དགོས། གཞན་ཡང་ལྕོག་དཔོན་དེ་ཚོས་གྲོང་མི་ཕན་ཚུན་དབར་འཁྲུག་རྩོད་བྱུང་བའམ་རྐུན་མ་ཤོར་བ་ཐ་ན་བཟའ་ཚང་དབར་འཆམ་མཐུན་མེད་པ་སོགས་བཀྲ་མི་ཤིས་པའི་གནས་ཚུལ་ག་རེ་བྱུང་ཡང་ཚང་མ་ཡར་སྙན་སེང་ཞུ་བའི་འོས་འགན་ཡོད། བཞི་བཅུ་ཞེ་གསུམ། ཞོལ་སྤྱི་ཕོགས་ཁང། ཞོལ་སྤྱི་ཕོགས་ཁང་ཞེས་པའི་ལས་ཁུངས་འདིར་ལས་བྱེད་དོ་དམ་གནང་མི་ཛ་ཐའི་མཁན་ཆུང་རིམ་བཞི་གང་རུང་གཅིག་དང་རྩེ་མགྲོན་གཅིག་བཅས་ཡོད་ཅིང། ལས་ཁུངས་འདིས་རྒྱ་སྦྱོར་ཞེས་འབྲུ་ཁྲལ་དང་མདོ་སྨད་མི་བཞི་ཟེར་བའི་མར་ཁྲལ་བསྡུ་ལེན་ཐོག་ཡས་མས་རྫོང་གཞིས་ཁག་ནས་ཕོགས་འབྲུ་འདོན་འདྲེན་གྱིས་ལྷ་སར་བཅའ་སྡོད་བོད་ཀྱི་དམག་སྒར་ལ་ཕོགས་སྤྲོད་རྒྱུའི་འགན་དབང་སྤྱོད་སྲོལ་ཡོད་དོ། བཞི་བཅུ་ཞེ་བཞི། ཞོལ་ཞབས་འཕར་ལས་ཁུངས། ཞོལ་ཞབས་འཕར་ལས་ཁུངས་སུ་དོ་དམ་མཁན་ཆུང་རེས་འཁོར་ཐོག་རྩེ་དྲུང་གཉིས་དང་རྩེ་གཉེར་ནང་གཉིས་བཅས་པ་ཡོད་པ་དེ་དག་གི་ལས་འགན་ནི་རྒྱལ་དབང་མཆོག་གི་སྐུ་ཕྱྭ་དང་བསྟན་སྲིད་བདེ་ཐབས་ཀྱི་ཞབས་རིམ་སྒྲུབ་དགོས་པའི་དགོས་དངུལ་གཞུང་དངུལ་ཁང་ནས་ཞུ་དགོས་པ་དང། དགུ་ཆུ་ཉེ་འཁོར་རྫོང་གཞིས་དང་བསྟན་ལ་གཞུང་ཆོས་ཀྱི་གཞིས་ཁག་ནས་སྟོན་ཆ་ཞུས་ཏེ་འབྲུ་དངུལ་གཉིས་ཀ་འབོར་ཁུར་ལག་འཛིན་དུ་བཀོད་དེ་ལོ་རེ་འདས་སོང་རྩིས་ཁྲ་ཁྲམ་ཐང་འབུལ་དགོས་པ་བཅས་སོ། བཞི་བཅུ་ཞེ་ལྔ་ཞོལ་ལྕགས་རིའི་ནང་ཚུད་ཀྱི་སྐོར། ཀ། ཞོལ་ལྕགས་རིའི་ནང་ཚུད་ཀྱི་བདེ་སྐྱིད་ཤར་ནི་ཞོལ་དཔར་ཁང་ཤར་མའི་ལྷོ་རུ་ཡོད་ཅིང་དེ་སྔ་བོད་གཞུང་གི་རྩིས་དཔོན་ལུང་ཤར་རྡོ་རྗེ་ཚེ་རྒྱལ་གྱི་གཟིམ་ཤག་ཡིན། བདག་པོ་བུམ་པ། སྔར་སྐུ་དྲག་ཆེ་གྲས་ཞིག་གི་གཟིམ་ཤག་ཡིན་རུང་རྗེས་སུ་ཁང་གླ་ཏོག་ཙམ་བསླངས་ནས་མི་སེར་དཀྱུས་མའི་སྡོད་ཡུལ་དུ་གྱུར། ཁ། ཁང་གསར་སྟེང་ནི། འཁྲུངས་ཡུལ་ཤངས་རྣམ་གླིང་ནས་ཡིན་པའི་རྩེ་དྲུང་ལོ་ཙཱ་བ་ཟེར་བ་དུས་རྒྱུན་དུ་སོག་ཆས་སྤྲས་ནས་སྡོད་མཁན་ཞིག་གི་སྡོད་ཤག་ཡིན། ག། མེ་སྒྱོགས་ཤར་ནི། འདི་མེ་སྒྱོགས་ཁང་གི་ཤར་ངོས་སུ་གནས་པས་མིང་འདི་ལྟར་ཐོགས། ང། གླིང་ཁ་སྟོད་སྨད་གླིང་ཁ་ལྷོ་བྱང་ཡང་བརྗོད། ཅ། དཀྱིལ་འཁོར་གསར་པ་ནི། དཀྱིལ་འཁོར་རྙིང་པ་ནས་ལོགས་སུ་བྱེར་བའི་མི་ཚང་གསར་པ་ཡིན་པས་མིང་དེ་ལྟར་ཐོགས། འདིར་ལྷ་ཀླུའི་ཕྱག་མཛོད་བགྲེས་པ་ཞིག་སྡོད་ཀྱི་ཡོད་པས་སྤྱིར་མི་སེར་དཀྱུས་མའི་སྡོད་ཁང་ཡིན། ཆ། སྡོང་པོ་ནི་སྤང་སྟེང་གི་མདུན་དུ་ཡོད་ཅིང་འདི་ནི་སྔར་སྐུ་དྲག་ཅིག་གི་གཟིམ་ཤག་ཡིན། ཇ། སྟེང་ཁང་ནི། འདི་ཆིབས་རའི་ལྷའི་མཆོད་གནས་ཡིན་ལ། ཐོག་མར་ཀ་གཅིག་ལྕམ་གང་མ་ཞིག་ཡོད། དེང་སང་ལྷ་བཙུགས་དང་བསངས་ཁོག་སྟབས་བདེ་ཞིག་ལས་མེད། ཉ། སྒྲ་བཞུར་ནི། སྔར་འདིའི་ནང་རྩེ་ཕོ་བྲང་ཉམས་གསོའི་གདུང་མ་སྐམ་པོ་ཕོན་ཆེ་བཅུག་ཡོད་སྐད། ནང་ལོགས་ཤར་བྱང་ཤར་སྒོ་དཀར་པོའི་རྙིང་པ། ཤར་སྒོའི་རྡོ་རྒྱག་འོག་ཞོལ་ཁང་ཆུང་དཀར་པོ། ཞོལ་ཤར་སྒོ་ར་ཁང་ཆུང་ནོར་རྒྱས་ཁང་གསར། སྡོང་པོ་རྟ་ར། ལྕང་སྦུག། གུང་ཐང་རྟ་ར། ཟན་ཁང་ཐོག་ཁ། གཞུང་སྒོ་གསར་པ་བཅས་ཡོད་ཅིང། ཞོལ་ལྕགས་རིའི་ནང་ཚུད་ཀྱི་ཁྱིམ་དུད་ཁག་ཅིག་ལ་དེ་ཙམ་གྱི་ལོ་རྒྱུས་རིང་པོ་མེད་པའམ་གནའ་ཤུལ་གྱི་རིན་ཐང་དེ་ཙམ་མེད་གཤིས། འདིར་མཆན་མདོར་བསྡུས་ཤིག་གམ་མིང་ཙམ་ལས་བཀོད་མེད་པ་བཅས་སོ། བཞི་བཅུ་ཞེ་དྲུག། ཞོལ་ལྕགས་རིའི་ཕྱི་ཕྱོགས་ཀྱི་སྐོར། གཞུང་སྒོའི་ཕྱིའི་ཤར་ཕྱོགས་སུ་འབྲས་བུ་གཡུལ་ཁ་ཞེས་པའི་ཐང་དེར་དང་གཞུང་སྒོའི་ཕྱིའི་ནུབ་ཕྱོགས་ཞོལ་འདོད་དཔལ་སོགས་ཀྱི་རྒྱུད་དུ་སྒེར་ཁང་དུ་མ་མཆིས། འདི་དག་གི་ནང་ནས་ཁ་ཅིག་མིང་ཙམ་འགོད་རྒྱུ་གཤམ་གསལ། སྦྲག་རི་ཁུག། གྲོང་སྟོད་ཁང་གསར་རྟ་ཟམ་པའི་ཁང་པ། བཀྲས་ཁང་ཕྱི། གྲོང་པ་ཤར། ཚ་གུར་ཚོང་ཁང། ཏིང་ཡུན། རི་སྒང། ཚང་སྐྱིད། པུ་ལི་སི་ཚོགས་ཁང། ཚང་ཁང་དཀྱིལ། ལྕང་མ་ཁང་གསར། ཡུང་ཁང་སོགས་ཡོད། གཞན་ཡང་ལོ་རྒྱུས་ཀྱི་གནའ་ཤུལ། ཞོལ་རྡོ་རིང་ཕྱི་ནང་གཉིས་དང། ཁང་སེར་རྡོ་རིང་གཉིས་སོགས་ཀྱང་ཡོད་པ་ལས། ཞོལ་ལྕགས་རིའི་ནང་གྲོང་ཕལ་མོ་གཏོར་བཤིག་སོང་བ་ནས་དེང་སྐབས། གཡུང་དྲུང་ལག་འཁྱུད་སོགས་འགའ་ཞིག་ཉམས་གསོ་བྱེད་བཞིན་ཡོད་པ་དང་དེ་མིན་ཞོལ་ལྕགས་རིའི་ཕྱི་ཕྱོགས་ཚང་མ་ལྷ་ཀླུ་དགའ་ཚལ་སོགས་པོ་ཏཱ་ལའི་རྒྱབ་ངོས་སུ་གནས་སྤོས་བྱས་ཟིན་ཅིང་འདི་ཁུལ་དུ་ཞོལ་གྲོང་གསར་ཞེས་འབོད་བཞིན་ཡོད། མདོར་ན་ང་ཚོས་ཐག་རིང་ནས་ཕོ་བྲང་ཆེན་པོ་པོ་ཏཱ་ལར་རྒྱང་ལྟ་བྱེད་པ་དང་མཐོ་ཞིང་བརྗིད་ཆགས་པའི་པོ་ཏཱ་ལའི་རྩེ་ནས་གྲོང་ཚོ་ཕུག་པའི་ཞོལ་གྱི་གྲོང་ཚོར་གཟིགས་སྐབས་སྔར་གྱི་ཞོལ་གྲོང་འདི་ད་ལྟ་སྔར་བཞིན་ཉམས་མེད་དུ་གནས་ཡོད་ཚེ་གཅིག་ལ་གཅིག་གཅིག་ཏུ་ཆགས་པའི་ཁང་པ་ཆེ་ཆུང་སྣ་ཚོགས་དེ་དག་དང་གུ་ཡངས་དོག་ཅི་རིགས་ཡོད་པའི་ཞོལ་གྱི་སྲང་ལམ་དེ་དག་ལ་ད་དུང་ང་ཚོས་མ་ཤེས་པ་དང་མ་གོ་བའི་རྣ་བར་སྙན་པའི་སྒྲུང་གཏམ་ག་ཚོད་དང་ད་དུང་ང་ཚོས་མ་རྟོགས་པའི་ཡ་མཚན་དང་ངོ་མཚར་ཆེ་བའི་གསང་བ་ག་ཚོད་འཚོལ་ཞིབ་བྱ་རྒྱུ་ཡོད་དམ་སྙམ། འོན་ཀྱང་ད་ཆ་དེ་དག་ཚོད་དཔག་བྱ་རྒྱུ་ཙམ་ལས་ལོ་རྒྱུས་ཀྱི་དཔང་རྟགས་དང་ཤུལ་བཞག་གི་རིག་དངོས་དེ་དག་ཕལ་མོ་ཆེ་སྔ་ཕྱིར་མིང་གི་ལྷག་མར་བཏང་ཟིན་པ་ནི་ཤིན་ཏུ་ཕངས་པའི་གནས་ཤིག་ཡིན། གསན་མཁན་རྣམ་པ་ཚོ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་དཔེ་སྟེགས་པ་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། དྲུག་ཅུ། པོ་ཏཱ་ལའི་རྒྱབ་ངོས་ཀྱི་གནའ་ཤུལ་གྲགས་ཅན། ཀ། རྫོང་རྒྱབ་ཀླུ་ཁང། རྫོང་རྒྱབ་ཀླུ་ཁང་ནི་དུས་རབས་བདུན་པར་ཆོས་རྒྱལ་སྲོང་བཙན་སྒམ་པོས་དམར་པོ་རིར་ཕོ་བྲང་པོ་ཏཱ་ལ་བཞེངས་སྐྲུན་མཛད་པ་ཕྱིས་རིམ་བཞིན་དམག་འཁྲུག་དང་རང་བྱུང་གནོད་འཚེས་ཉམས་རྒུད་བྱུང་ཞིང། ཕག་གྲུའི་དབང་བསྒྱུར་སྐབས་རྒྱལ་པོའི་ཕོ་བྲང་ཉམས་ཆག་སོང་ཤུལ་དུ་སྐྱིད་ཤོད་རྫོང་བཏབ་པ་དེ་ལ་ལྟོས་ནས་རྫོང་རྒྱབ་ཅེས་འབོད་སྲོལ་བྱུང་བ་ཡིན་ནམ་སྙམ། མདོར་ན་ཁུལ་དེར་ཀླུའི་ཕོ་བྲང་མ་བཞེངས་གོང་ལ་རྫོང་རྒྱབ་ཅེས་པ་ལས་རྫོང་རྒྱབ་ཀླུ་ཁང་ཞེས་འབོད་སྲོལ་བྱུང་མེད་པ་ལོ་རྒྱུས་ཡིག་ཆ་ལས་མཁྱེན་རྟོགས་ཐུབ་ཅིང། རྫོང་རྒྱབ་ཀླུ་ཁང་ནི་དུས་རབས་བཅུ་བདུན་པར་རྒྱལ་དབང་སྐུ་ཕྲེང་ལྔ་པ་ཆེན་པོའི་སྐུ་དུས་སུ་སྤྱི་ལོ་ཆིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་ལྔ་ལོར་སྡེ་སྲིད་བསོད་ནམས་རབ་བརྟན་གྱིས་ཕོ་བྲང་དཀར་པོ་དང་སྡེ་སྲིད་སངས་རྒྱས་རྒྱ་མཚོས་ཕོ་བྲང་དམར་པོ་བཅས་སྔ་རྗེས་སུ་བཞེངས་སྐྲུན་མཛད་སྐབས་ཕོ་བྲང་རྒྱས་སྐྲུན་ལ་མཁོ་བའི་ས་བསྔོགས་ནས་བྱུང་བའི་རང་བྱུང་གི་མཚེའུ་ཞིག་ཡིན་པ་མ་ཟད། ཕྱི་ལོ་ཆིག་སྟོང་བདུན་བརྒྱ་ལོར་རྒྱལ་དབང་སྐུ་ཕྲེང་དྲུག་པ་རིན་ཆེན་ཚངས་དབྱངས་རྒྱ་མཚོ་མཆོག་དགུང་གྲངས་བཅུ་བདུན་དུ་བཞེས་སྐབས་བོད་ཁམས་ཡོངས་ལ་ཆར་ཆུ་དུས་བབ་དང་ལོ་ཕྱུགས་རྟག་ལེགས། ནད་མུག་ཞི་ཐབས་སོགས་དགོས་དམིགས་ཁྱད་པར་ཅན་ལ་དམིགས་ནས་རྫོང་རྒྱབ་ཀྱི་ལྕང་སེབ་མཚེའུའི་ཐོག་ཀླུའི་ཕོ་བྲང་ཟུར་བརྒྱད་གསར་བཞེངས་ཀྱིས་དེའི་ནང་ཀླུ་མལ་གྲོ་གཟི་ཅན་གྱིས་གཙོས་ཀླུ་ཆེན་བརྒྱད་རྩེན་པར་བྱེད་སའི་ལྟེ་གནས་ཀླུའི་ཕོ་བྲང་རྟེན་དང་བརྟེན་པར་བཅས་པ་གསར་དུ་ཕྱག་བཏབ་གནང་མཛད་པ་ནས་བཟུང་རྫོང་རྒྱབ་ཀླུ་ཁང་ཞེས་པའི་ཐ་སྙད་འདི་ཆགས་ཤིང་སྔར་གྱི་ལྕང་སེབ་འདི་ཉིད་དེ་བས་མཛེས་སྡུག་དང་ལྡན་པར་གྱུར་ཞེས་དམངས་གཞས་སུ་ལྷ་ས་ལྷ་ས་སྐྱིད་པ་དེ་ལས་ལྷ་ཀླུ་སྐྱིད་པ་ལྷ་ས་ལྷ་ཀླུའི་བར་ན་རྫོང་རྒྱབ་ཀླུ་ཁང་སྐྱིད་པ་ཞེས་གཏོང་སྲོལ་ཡང་བྱུང་ཡོད། དེ་རྗེས་སྤྱི་ལོ་ཆིག་སྟོང་བདུན་བརྒྱ་དགུ་བཅུ་གོ་གཅིག་ལོར་རྒྱལ་དབང་སྐུ་ཕྲེང་བརྒྱད་པ་འཇམ་དཔལ་རྒྱ་མཚོའི་སྐུ་དུས་སུ་ཕོ་བྲང་ཐོག་བརྩེགས་གསུམ་ལྡན་ཕྱོགས་བཞིར་སྒོ་བཞི་ཅན་འདི་ཉིད་རྒྱ་སྐྱེད་སྐྲུན་གནང་མཛད། དུས་དེ་ནས་བཟུང་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་ནས་སྟངས་འཛིན་བྱེད་ཅིང། སྔར་རང་ས་རང་སྲུང་གི་སྐལ་བཟང་ལུགས་བཟང་གི་སྐབས་རྫོང་རྒྱབ་ཀླུ་ཁང་ནི་ས་ག་ཟླ་བའི་དུས་ཆེན་ཉིན་གྲོང་ཁྱེར་གྱི་མི་རྣམས་ཀོ་གྲུ་བཏང་སྟེ་སྤྲོ་སྐྱིད་བྱེད་སའི་ལྟེ་བ་ཞིག་དང་རྒྱལ་ཁབ་ཕྱི་ནང་དུ་སྐད་གྲགས་ཡོད་པའི་གནའ་བོའི་འཛུགས་སྐྲུན་ཞིག་ཡིན། རིག་གསར་སྐབས་གཏོར་སྐྱོན་ཉམས་ཆག་ཚབས་ཆེན་བྱུང་བ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ལོར་ཉམས་གསོ་ཞུས་ཏེ་ད་ལྟ་མི་དམངས་སྤྱི་གླིང་ཞིག་ཏུ་གྱུར་ཡོད། ཁ། གླང་ཁང་ཕུན་ཚོགས་དགའ་ཚལ་གླང་ཁང་ཕུན་ཚོགས་དགའ་ཚལ་ར་བའམ་ཕུན་ཚོགས་དགའ་ཚལ་ནི་རྫོང་རྒྱབ་ཀླུ་ཁང་གི་ཆུ་དཀྱིལ་ཕོ་བྲང་ནས་ཐད་དྲངས་པའི་ལྷོ་ནུབ་ངོས་སྤྱི་ཁྲེ་བཅུའི་སར་ཡོད། གླང་ཁང་ཕུན་ཚོགས་ར་བ་ནི་ཕྱི་ལོའི་དུས་རབས་བཅོ་བརྒྱད་པའི་དུས་མཇུག་ཏུ་རྒྱལ་དབང་སྐུ་ཕྲེང་བརྒྱད་པའི་སྐུ་དུས་སུ་གོར་ཁས་མགོ་བཏགས་རྗེས་གོར་ཁ་རྒྱལ་པོ་དང་འབྲས་ལྗོངས་ས་སྤྱོད་པས་ཀླུ་མལ་གྲོ་གཟི་ཅན་གྱི་ཆིབས་སུ་དམིགས་འབུལ་ཞུས་པའི་གླང་པོ་ཆེ་བཞི་འཇོག་ཁང་གསར་དུ་བརྒྱབ་ནས་གླང་ཁང་ཕུན་ཚོགས་དགའ་ཚལ་ཞེས་བཏགས་པ་དང་རྒྱལ་དབང་སྐུ་ཕྲེང་བརྒྱད་པ་མཆོག་ལ་ཕུལ་བའི་གླང་པོ་ཆེ་བཞི་ཡོད་པར་གླང་ཁང་བསྐྲུན་ནས་མིང་དུ་གླང་ཁང་ཕུན་ཚོགས་ར་བ་ཞེས་བཏགས་པ་དང་འབྲེལ་གླང་པོ་ཆེ་རྣམས། ཀླུ་རྒྱལ་མལ་གྲོ་གཟི་ཅན་གྱི་སྤྱན་གཟིགས་སུ་ཕུལ་ཏེ་གླང་རྫི་དང་གླིང་སྲུང་བཀོད་པ་རེད། འདིར་གླང་ཆེན་བཞུགས་སའི་ཁང་མིག་བཞི་དང་གླང་རྫིའི་སྡོད་ཤག་ར་སྐོར་སོགས་ཡོད་ལ་གླང་རྫི་དང་དོ་དམ་འགོ་པ་ཆེད་འཛུགས་ཀྱིས་གླང་ཁང་ཁོར་ཡུག་སྐྱེད་ཚལ་དང་བཅས་པར་དོ་དམ་སྲུང་སྐྱོབ་བྱེད་པར་བཀོད། སྐབས་འདིར་གླང་ཆེན་བཞི་འབྱོར་མེད། ཡིག་ལམ་དུ་མ་མཐོང་ཡང་དུས་ཕྱིས་གླང་ཆེན་གཅིག་ཡོད་པ་འདི་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལོར་སྲིད་སྐྱོང་སྟག་བྲག་རིན་པོ་ཆེའི་སྐབས་བལ་ཡུལ་ནས་ཕུལ་བ་ཡིན་ལ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོའི་དབྱར་ཁ་བར་ལྷ་སར་འཚོ་གནས་ཐུབ་གླང་ཆེན་གྱི་འཐུང་ཆུ་ཀླུ་ཁང་གི་རྫིང་བུའི་ཆུ་དེ་མ་ཡིན་པར་ཉིན་ལྟར། ཉིན་གུང་ཟིན་མཚམས་གླང་རྫིས་གླང་ཆེན་གྱི་གཉའ་ལ་ཞོན་ཏེ་པོ་ཏཱ་ལར་བསྐོར་བ་དང་སྦྲགས་ཞོལ་རྡོ་རིང་ཕྱི་མའི་འགྲམ་གྱི་ཁྲོན་པའམ་བྲག་ལྷ་ཀླུ་སྦུག་ཏུ་འགྲོ་སའི་ལམ་དུ་ཡོད་པའི་ཆུ་མིག་ལས་ཆུ་བླངས་ཏེ། རྡོ་གཞོང་ནང་བླུགས་ནས་གླང་ཆེན་ལ་འཐུང་དུ་འཇུག་སྐབས་གླང་རྫིས་སྐད་བཏང་བ་བཞིན་གླང་ཆེན་གྱིས་ཕོ་བྲང་ལ་ཁ་ལོག་ནས་སྣ་ཞགས་བརྐྱངས་ཏེ་ཆུ་ཕུད་ལན་གསུམ་གཏོར་ནས་གུས་ཞབས་མཚོན་པར་བྱེད་ཅིང་ཆུ་བཏུངས་རྗེས་བྲག་སྒོ་ཀ་ལིང་བར་ནས་ཕོ་བྲང་ལ་བསྐོར་བ་དང་བཅས་གླང་ཁང་དུ་ཕྱིར་ལོག་བྱེད་པ་ཡིན། ཟླ་རེ་ཉ་སྟོང་བརྒྱད་གསུམ་བཅས་ལ། གླང་རྫིས་གླང་ཆེན་གླིང་སྐོར་ལ་ཁྲིད་ཅིང་བོད་ཟླ་དང་པོའི་ཚེས་ཉེར་ལྔ་བྱམས་པ་གདན་འདྲེན་ཉིན་གླང་ཆེན་ལ་རིན་ཆེན་རྒྱན་ཆ་གཡོགས་ཏེ་བར་སྐོར་ལ་ཁྲིད་པ་དང་ཚོགས་མཆོད་སེར་ཕྲེང་ཉིན་རིན་ཆེན་རྒྱན་ཆ་གཡོགས་ནས་པོ་ཏཱ་ལའི་བཞུགས་གནས་ཁང་སྟེང་ཁྲིད་ཡོང་སྟེ་གླང་ཆེན་གྱིས་པོ་ཏཱ་ལའི་ངོས་སུ་བཀྲམ་པའི་གོས་སྐུར་སྣ་ཞགས་བརྐྱངས་ཏེ་གུས་བཏུད་ལན་གསུམ་ཞུ་སྲོལ་ཡོད། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོའི་རྗེས་ནས་རྟ་ཤི་སྒ་ཆག་གི་དཔེ་ལྟར་གླང་ཆེན་མཐོང་རྒྱུ་མེད་ལ། གླང་ཁང་ཡང་རིམ་བཞིན་ཉམས་གོག་ཏུ་གྱུར། ཕྱིས་སུ་གླང་ཁང་ཕུན་ཚོགས་ར་བ་འདི་ཉིད་ཕུར་བུ་ལྕོག་རི་ཁྲོད་ཀྱི་བདག་ཐོག་ཏུ་གྱུར་ཏེ་ཕུར་ལྕོག་རི་ཁྲོད་ནས་ཟ་ཁང་ཐོག་བརྩེགས་གཉིས་ཅན་གསར་སྐྲུན་བྱས། ལྷག་པར་ཕྱི་ལོ་ཉིས་སྟོང་དྲུག་ལོར་གླང་ཁང་ཕུན་ཚོགས་བ་འདི་ཉིད་རྩ་གཏོར་བཏང་སྟེ། རྫོང་རྒྱབ་ཀླུ་ཁང་གི་ཐང་ཆེན་གསར་སྐྲུན་བྱས་ཏེ་གླང་ཁང་ཕུན་ཚོགས་ར་བ་ཞེས་པ་འདི་མིང་གི་ལྷག་མར་གྱུར་རོ། གསན་མཁན་རྣམ་པ་ཚོ་ཐེངས་འདིའི་ཞུ་མཚམས་དེ་གར་བཞག་ནས་ལེ་ཚན་རྗེས་མར་གོང་འཕྲོས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན་ལེ་ཚན་དེ་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་ཁྲེན་ཅང་པའེ་ཕུན་ཚོགས་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་གནང་གི་རེད། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཉིན་གྲངས་ལྔའི་རིང་ལ། ཀོ་རི་ཡའི་ཆོས་ཞུ་བ་བརྒྱ་ཕྲག་དུ་མ་ལ། སྤྱོད་འཇུག་ཆེན་མོ་དང། གྲུབ་མཐའ་རིན་ཆེན་འཕྲེང་བ་སོགས་ཀྱི་གསུང་ཆོས་བསྩལ་འདུག་པས། ཚན་པ་ང་བདུན་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། གོང་དུ་ཡང་མདོ་སྡེ་པའི་ལུགས་ཀྱི་ཡུལ་ཅན་བཤད་པའི་ནང་གི་ཡུལ་ཅན་དེ་ལ་གང་ཟག་དང་ཤེས་པ་རྗོད་བྱེད་ཀྱི་སྒྲ་བཅས་རིམ་པ་གསུམ་བཤད་པ་ལས་འཕྲོས་ཏེ། ཡུལ་ཅན་ཤེས་པ་དེ་ལ། རྩ་བའི་ཆ་ནས། ཚད་མ་དང་ཚད་མིན་གྱི་བློ་གཉིས་ཡོད་པ་དང། ཚད་མའི་མཚན་ཉིད་དུ། གསར་དུ་མི་སླུ་བའི་རིག་པ་བཞག་པ་དེ་ལ་རྒྱུ་མཚན་ཟབ་མོ་ཡོད་པ་ཡིན་ཏེ། ཚད་མ་གང་ཞིག་གིས་ཡུལ་གཞལ་བའི་ཚེ་ན། དེ་ལ་མི་སླུ་བ་ཙམ་ཞིག་ལས་འདས་ཏེ། རང་སྟོབས་ཀྱིས་མི་སླུ་བ་ཞིག་དགོས་ཀྱིན་ཡོད་སྟབས། ཚད་མ་རྣམ་འགྲེལ་དུ་ཡང། ཚད་མ་སླུ་མེད་ཅན་ཤེས་པ་ཞེས་གསུངས་པ་དང། ད་དུང་ཚད་མའི་མཚན་ཉིད་ཀྱི་ཟུར་དུ། གསར་དུ་ཞེས་སྨྲས་པའི་དགོས་པ་དེ་ནི། ཚད་མ་གང་ཞིག་གིས་ཡུལ་བཟུང་བའི་སྐད་ཅིག་དང་པོ་དེ། ཡུལ་དེ་ལ་གསར་དུ་མི་སླུ་བའི་རིག་པ་ཡིན་ཕྱིར། ཚད་མ་ཡིན་ན་ཡང། དེ་ཡི་སྐད་ཅིག་གཉིས་པ་ནས་བཅད་ཤེས་སུ་གྱུར་པའི་དབང་གིས། ཚད་མ་མ་ཡིན་པར་གྱུར་པར་བཞེད་པ་སྟེ། རྒྱལ་ཚབ་རིན་པོ་ཆེས་མཛད་པའི་ཚད་མ་རྣམ་འགྲེལ་གྱི་འགྲེལ་ཆེན་ཐར་ལམ་གསལ་བྱེད་དུ་ཡང། ཁོ་བོས་ཁ་ནང་དུ་ཕྱོགས་ནས་ཇི་ཙམ་བསམས་ཀྱང། ཚད་མ་མ་ཡིན་པའི་ཀུན་མཁྱེན་དང། ཚད་མ་ལ་གསར་རྟོགས་ཀྱིས་མ་ཁྱབ་པ་མ་ཚོར་རོ་ཞེས་གསུང་བར་མཛད་པ་སོགས། ཐལ་འགྱུར་བ་མ་ཡིན་པའི། གྲུབ་མཐའ་གོང་འོག་མང་ཤས་ཀྱིས་དེ་ལྟར་བཞེད་པ་དེ་ཡིན། ཚད་མ་སྐད་ཅིག་གཉིས་པ་རྟོགས་ཟིན་རྟོགས་པའི་རིག་པའམ། བཅད་ཤེས་དེ་ནི། ཡུལ་དེ་ཉིད་ཇི་ལྟ་བ་བཞིན་རྟོགས་པའམ། ཡུལ་དེ་ལ་མི་བསླུ་བའི་ཆ་ནས་ཚད་མར་བཞག་འོས་པ་ལྟ་བུ་ཡིན་མོད་ཀྱི། ཚད་མ་ལ་གསར་དུ་རྟོགས་པའི་རིག་པ་ཞིག་ངེས་པར་དགོས་པའི་ཆ་ནས། བཅད་ཤེས་དེ་ཉིད་ཚད་མར་བཞག་ཏུ་མི་རུང་བ་ཆགས་ཀྱི་ཡོད། གང་ལྟར་ཡུལ་ཅན་གྱི་ཤེས་པའི་ནང་ནས། ཚད་མིན་གྱི་བློ་དེ་ལ་དབྱེ་ན་བཅད་ཤེས་དང་ལོག་ཤེས། ཐེ་ཚོམ། ཡིད་དཔྱོད། སྣང་ལ་མ་ངེས་པ་བཅས་དབྱེ་བ་དེ་དག་ཡོང་གི་ཡོད་པ་དང། སྡེ་ཚན་དེ་དག་ལ་ཡང་མངོན་སུམ་དང་རྗེས་དཔག་གི་དབྱེ་བ་དགར་བའི་དབང་དུ་བྱས་ནས། མངོན་སུམ་དང་སྣང་ལ་མ་ངེས་པའི་བློ་གཉིས། རྟོག་བྲལ་མ་འཁྲུལ་བའི་ཤེས་པ་ཡིན་པ་དང། རྗེས་དཔག་དང་ཡིད་དཔྱོད། ཐེ་ཚོམ་གསུམ་ནི། རྟོག་པར་གྱུར་པའི་བློ་ཡིན་པར་བཤད་པ་སོགས། བྱེ་མདོ་གཉིས་ནས་བཟུང་སྟེ། གྲུབ་མཐའ་གང་དང་གང་ཡིན་པ་དེས་འདོད་པའི་མངོན་སུམ་དང་རྟོག་པའི་འཇོག་ཚུལ་རྣམས། གཟབ་ནན་གྱིས་ངེས་པར་བྱ་ཐུབ་པ་ཡིན་ན། ནང་པའི་བསྟན་པ་སྤྱི་ཡི་སྒྲོམ་གཞི་ཁོང་དུ་ཆུད་པར་འགྱུར་བ་དང། དེ་ལ་བརྟེན་ནས་མདོ་སྔགས་ཀྱི་བསྟན་པ་ཡོངས་སུ་རྫོགས་པའི་གནད་ཕྲ་ཞིང་ཕྲ་མོ་དག་རྟོགས་པར་འགྱུར་བ་དང། དེ་ལ་བརྟེན་ནས་རང་རྒྱུད་ལ་ཡིད་ཆེས་དང་བརྩོན་སེམས། སྤྲོ་སྣང་བཅས་གོང་དུ་འགྲོ་ངེས་ཡིན་ཕྱིར། དེ་དག་ལ་དོ་སྣང་དང་ཞིབ་ཚགས་ཀྱིས་འཇུག་རྒྱུ་དེ། རང་ཅག་གི་མིག་མདུན་ན་གཡོལ་ཐབས་མེད་པ་དེ་ཡིན།

ཐེ་ཚོམ། ད་ཐེ་ཚོམ་ས་ལབ་དུས། ཐེ་ཚོམ་ལ་ཡ། སྤྱིར་བཏང་ཡིན་ནི། ག་སུ་ལབ་ཀི། སྤང་བྱའི་ཐེ་ཚོམ་བཤད་ཀྱི་འདུག་ས་ནི་ཡིན་གཅིག་མིན་གཅིག་ཉོན་མོངས་ཅན་གྱི་ཐེ་ཚོམ་ཐེ་ཚོམ་ཉོན་མོངས་ཅན་ཟེར་བཤད་ཀྱི་འདུག་ག་ས་དེ་བཤད་དགོས་ཡ་དེ། སྤྱིར་ཐེ་ཚོམ་ཟེར་དེ་ལ། གོ་ཡ་དེ་འདྲ་མང་པོ་འདུག་ག་བླང་བྱའི་ཐེ་ཚོམ་ས་རང་ལ་ལབ་ཆོག་གི་མེད་རོ། དཔེར་ན་ང་རང་ཚོས་ད། གཞུང་ཚོས་ཆེད་དུ་བྱ་བའི་གདུལ་བྱ་མ་ངོས་བཟུང་ཡོད་འདུག་ས་དབང་པོ། ག་ས།

དེ་བས་ན་ད་དེ་གང་ཟག་ལ་མི་རྟོན་ཆོས་ལ་རྟོན་ས་ད་ཚུལ་འགྲེལ་གྱིས་འགྲེལ་བ་འདུག་པ། ཆོས་དེ་ཡང་ཚིག་ལ་མི་རྟོན་དོན་ལ་རྟོན་ད་རྟོན་བཞི་རྣམ་གཞག་གསུངས་བཞག་ཡ་དེ་ཚུལ་འགྲེལ་འདིས་ཁོ་གནད་འགག་ཆེན་པོ་ཆགས་ཀྱི་ཡོད་རེད། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གོང་དུ་ཡུལ་ཅན་བློའི་རྣམ་བཞག་ལས། ཚད་མིན་གྱི་བློ་ལ་དབྱེ་བ་དུ་མ་ཞིག་བཀར་བའི་ནང་གི་བཅད་ཤེས་ཞེས་པ་དེ་ནི། རང་གི་སྔ་ལོགས་སུ་བྱུང་བའི་ཤེས་པ་སྐད་ཅིག་དང་པོས་རྟོགས་ཟིན་པའི་བྱེད་པ་མ་ཉམས་པའི་དོན་དེ་ཉིད་ལ་བསྐྱར་དུ་འཇུག་པའམ། ཤེས་པ་སྐད་ཅིག་སྔ་མས་རྟོགས་ཟིན་པའི་དོན་དེ་ཉིད་ཡང་བསྐྱར་རྟོགས་པའི་ཤེས་པ་ཞིག་ལ་ཟེར་གྱི་ཡོད་ཅིང། འདི་ཉིད་བློ་རིག་བདུན་གྱི་ཡ་གྱལ་དུ་གྱུར་པའི་ཤེས་པ་ཞིག་ཡིན། ལོག་ཤེས་ནི། རང་གི་ཞེན་ཡུལ་ལ་འཁྲུལ་བའི་རིག་པ་ཞིག་ཡིན་ཞིང། དེ་ལ་རྟོག་པར་གྱུར་པའི་ལོག་ཤེས་དང་རྟོག་མེད་དུ་གྱུར་པའི་ལོག་ཤེས་གཉིས་ཡོད། ཐེ་ཚོམ་དེ་ཡང་བློ་རིག་བདུན་གྱི་ནང་གསེས་སུ་གྱུར་བའི་ཤེས་པ་ཞིག་ཡིན་ལ། རང་ཡུལ་ལ། རང་སྟོབས་ཀྱིས་མཐའ་གཉིས་སུ་དོགས་པའི་རིག་པ་དེ་ཐེ་ཚོམ་གྱི་མཚན་ཉིད་ཡིན་པ་དང། དེ་ལ་ནང་གསེས་སུ་དོན་འགྱུར་གྱི་ཐེ་ཚོམ་དང་དོན་མི་འགྱུར་གྱི་ཐེ་ཚོམ། ཆ་མཉམ་པའི་ཐེ་ཚོམ་བཅས་གསུམ་འཇོག་གི་ཡོད་ཀྱང། དོན་འགྱུར་གྱི་ཐེ་ཚོམ་དེ་ཐེ་ཚོམ་དུ་མི་འདོད་མཁན་མང་པོ་ཞིག་ཡོང་གི་ཡོད་ཀྱང། མགོན་པོ་མཆོག་ཉིད་ཀྱིས་སྐབས་འདིའི་ཐེ་ཚོམ་ལ་དོགས་སེལ་ཞིག་གནང་འདུག་པ་ནི། བསྟན་བཅོས་ཀྱི་དགོས་སོགས་ཆོས་བཞི་ལ་འཇུག་པའི་སྐབས་སུ། བསྟན་བཅོས་དེའི་དགོས་པ་དང་ཉིང་དགོས་སོགས་ག་འདྲ་ཡིན་ནམ་སྙམ་པའི་ཐེ་ཚོམ་གྱི་སྒོ་ནས་འཇུག་གི་ཡོད་པ་སྟེ། གལ་སྲིད་ཐེ་ཚོམ་མེད་ན། དེའི་བསྟན་དོན་དག་ཤེས་འདོད་མི་བྱེད་པས་ཐེ་ཚོམ་གལ་ཆེན་ཡིན་པས། གསུང་རབ་མང་པོ་ཞིག་ཏུ་ཐེ་ཚོམ་སྤང་བྱར་བསྟན་པ་དེ་ནི། ཐེ་ཚོམ་ཉོན་མོངས་ཅན་སྤང་བྱ་ཡིན་པའི་དོན་ཡིན་པ་སོགས། ཞིབ་ཆ་མཛད་འདུག་པ་དེ་དོན་གནད་གལ་འགངས་ཆེན་པོ་ཞིག་ཆགས་ཀྱི་ཡོད། དེ་ནས་ཚད་མིན་གྱི་བློའི་ནང་ནས་ཡིད་དཔྱོད་ཞེས་པ་དེ་ཡང་བློ་རིག་བདུན་གྱི་ནང་ཚན་དུ་གྱུར་བའི་ཤེས་པ་ཞིག་ཡིན་ལ། རང་གི་མྱོང་སྟོབས་དང་རྟགས་དང་གཏན་ཚིགས་གང་རུང་ལ་བརྟེན་ནས་ཡུལ་དེ་ལ་དངོས་སུ་སྒྲོ་འདོགས་གཅོད་པའི་ངེས་པ་དང་བྲལ་ཞིང། རང་ཡུལ་བདེན་པ་ལ་མཐའ་གཅིག་ཏུ་གསར་དུ་ཞེན་པའི་རྟོག་པ་དེ་ཡིད་དཔྱོད་ཀྱི་མཚན་ཉིད་དུ་བཞག་འདུག་པ་སྟེ། འདིའི་མཚན་ཉིད་ཀྱི་ཟུར་དུ། མྱོང་སྟོབས་ཀྱི་ངེས་པ་དང་བྲལ་ཞེས་པས་ནི་ཡིད་དཔྱོད་དང་མངོན་སུམ་གྱི་གཞི་མཐུན་ཡོད་པ་གཅོད་ཅིང། རྟགས་སམ་གཏན་ཚིགས་ཡང་དག་གི་ངེས་པ་དང་བྲལ་ཞེས་པས། རྗེས་དཔག་དང་ཡིད་དཔྱོད་ཀྱི་གཞི་མཐུན་དང། རང་ཡུལ་བདེན་པ་ཞེས་པས་ལོག་ཤེས་དང་ཡིད་དཔྱོད་ཀྱི་གཞི་མཐུན། མཐའ་གཅིག་ཏུ་ཞེས་པས་ཐེ་ཚོམ་དང་ཡིད་དཔྱོད་ཀྱི་གཞི་མཐུན་དང། གསར་དུ་ཞེས་པས་དཔྱད་ཤེས་དང་དཔྱད་ཤེས་དང་ཡིད་དཔྱོད་ཀྱི་གཞི་མཐུན་གཅོད་ཀྱི་ཡོད་པ་སོགས་མདོར་ན། རྒྱུ་མཚན་མེད་པ་དང་རྒྱུ་མཚན་དང་འགལ་བ། རྒྱུ་མཚན་མ་ངེས་པ། རྒྱུ་མཚན་མ་གྲུབ་པ། རྒྱུ་མཚན་གཏན་ལ་དབབ་མ་ཐུབ་པ་བཅས་ཡིད་དཔྱོད་ལ་ནང་གསེས་ཀྱི་དབྱེ་བ་ལྔར་བྱས་ཡོད་པ་དེ་ཡིན། མཇུག་མཐར་སྣང་ལ་མ་ངེས་པའི་བློ་དེ་ཡང་བློ་རིག་བདུན་གྱི་ཡ་གྱལ་ཞིག་ཡིན་ལ། རང་གི་སྣང་ཡུལ་དུ་གྱུར་བའི་རང་མཚན་གསལ་བར་སྣང་ཡང། དེ་ལ་ངེས་པ་འདྲེན་མི་ནུས་པའི་བློ་དེ་ནི་སྣང་ལ་མ་ངེས་པའི་བློ་ཡི་མཚན་ཉིད་ཡིན་པ་སྟེ། དཔེར་ན། མིག་གཟུགས་མཛེས་པ་ལ་ལྷག་པར་ཆགས་པའི་སྒྲ་འཛིན་ཉན་ཤེས་ལྟ་བུ་ནི། འདིའི་མཚན་གཞིར་འཇོག་གི་ཡོད་པ་དེ། འདི་ཉིད་སེམས་དང་སེམས་བྱུང་གི་རྣམ་གཞག་སྟོན་པའི་གཞུང་ལུགས་དང་སྦྱར་ཏེ་སློབ་སྦྱོང་བྱ་ཐུབ་པ་ཡིན་ན། རང་གི་ནང་སེམས་ཀྱི་བྱེད་ལས་སོགས་ལ་རྒྱུས་ལོན་ཡག་པོ་ཞིག་འབྱུང་ཐུབ་རྒྱུ་ཡིན། གསང་བ་གང་དག་འདི་ངས་འདི་བཤད་པ་དེ། དོགས་པ་ཐེ་ཚོམ་མེད་ན། ཨེ་ནི་རྩད་ཞིབ་བྱེད་འདོད་ཡོང་གི་མ་རེད་པ། དེ་དང་རྩད་བཅད་ཀྱི་མ་རེད་རྩད་མ་བཅད་ན། དོན་དག་དེ་ཇི་བཞིན་པ་ཤེས་ཡ་གཅིག་ཡོང་གི་མ་རེད་པ། ཡིན་པ་རེད་ཡིན་པ་རེད་བསམ་ནས་བཞག་བཞག་ན། ཡིད་དཔྱོད་ཙམ་རེད་བ་ཡིད་དཔྱོད་ཙམ། ད་ཁོ་ལ་དཔྱད་པ་བྱས་ནས་པའི་སེམས་ནས་པའི་ངེས་པ་ཐོབ་པ་ཅིག་གི་ངེས་པ་འདྲེན་པ་ཅིག་དགོས་ཀྱི་ཡོད་རེད་མ་རེད་ངེས་པ་ཐོབ་པ་ཅིག་དགོས་ཀྱི་ཡོད་རེད་མ་གཏོགས་གཞན་འདི་མེད་ན་ཡིད་དཔྱོད་ཙམ་རེད་འདི་ཡིན་པ་རེད་བསམ་ནས་དྲན་བསྡད་པ་ཙམ་ཡིད་དཔྱོད་ཙམ་རེད། ད་དེ་ལ་ཡང་རྒྱུ་མཚན་བསམ་བློ་བཏང་རྒྱུ་མཚན་བསམ་བློ་བཏང་ན་བ་ད་འདི་མ་གཏོགས་འགྲོ་ས་མི་འདུག་ད་དེ་ཡིན་ཐག་ཆོད་རེད་བརྒྱ་ཆ་ང་ཚོ་དེང་སང་སྐད་བཤད་མ་སོང་ནས་བརྒྱ་ཆ་བརྒྱ་ཐམ་པ་རེད་ཟེར་ནས

ན་དོན་ཡིན་པ་ཅིག་ལ་ཨེ་ནི་ཡང་ཅིག་སོ་སོའི་ད་རྒྱུ་མཚན་ཕྱིན་ཅི་ལོག་དེ་འདྲའི་གི་ཐོག་ནས་ཐེ་ཚོམ་ཟ་ན་རེད་པ་ཐེ་ཚོམ་ཟ་ནས་བླང་དུ་རུང་བའི་དོན་དེ་ལ་ཨེ་ནི་ཅིག་ག་རེ་ཟེར་དགོས་འབད་རྩོལ་བྱེད་ཡ་ལ་བར་དུ་གཅོད་ཡ་བྱུང་ན་ཨེ་ནི་ཐེ་ཚོམ་ཉོན་མོངས་ཅན་ཕལ་ཆེར་བཞག་ཆོག་མ་འགྲོ་འགྲོ་ག་ས་ལོག་ཤེས་ཐེ་ཚོམ་ད་ཐེ་ཚོམ་ཉོན་མོངས་ཅན་ཡིན་དང་མིན་ཟེར་ཐེ་ཚོམ་ཟ་སའི་དོན་དག་དེ་དང་འབྲེལ་ནས་ཕལ་ཆེར་བཞག་དགོས་ས་རེད་ད་ཡིད་དཔྱོད། ཧོབས་མིག་གིས་མཐོང་བསྡད་པ་ཧོབས་ད་ཤེས་བསྡད་པ་ཞིག་དེ་ཡིན་པ་འདྲ་བསམ་དྲན་བསྡད་པ་ད་དེ་ཡིད་དཔྱོད་ཟེར་གི་ཡོད་རེད། སྣང་ལ་མ་ངེས་པའི་བློ་དང་ལྔའོ། དེ་དག་ལས་མངོན་སུམ་དང་སྣང་ལ་མ་ངེས་པའི་བློ་གཉིས་ལ་རྟོག་བྲལ་མ་འཁྲུལ་བས་ཁྱབ་ཅིང། དེ་ལྟར་ན་སྣང་ལ་མ་ངེས་པ་དཔེར་བྱས་དབང་པོའི་ཤེས་པའི་སྒང་ལ་ཡང་མིག་གཟུགས་ལ་ལྷག་པར་ཆགས་བཞིན་པའི་གནས་སྐབས་ལ་རྣ་བ་ལ་ཡང་སྒྲ་ཐོས་ཡོད་དུས། འདྲ། སྣང་ལ་མ་ངེས་པ་ཡོང་སྟངས་བཞི་བ་དག་འདིར་གསུངས་ཡོད་མིན་འགྲོ། སྣང་ལ་མ་ངེས་པའི་བློ་གཉིས་ལ་རྟོག་བྲལ་མ་འཁྲུལ་བས་ཁྱབ་ཅིང་རྗེས་དཔག། ཡིད་དཔྱོད་ཐེ་ཚོམ་གསུམ་ནི་རྟོག་པ་ཁོ་ན་ཡིན་ནོ། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་ལ་རྒྱལ་སྤྱིའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་ནང་གི་ཁམས་ཀཿ་ཐོག་གཞིས་ཆགས་ཀྱི་དགོན་གྲོང་གཉིས་ཀའི་ངོས་ནས་ད་རིང་བརྟན་བཞུགས་བསྟར་འབུལ་ཞུས་འདུག་དེ་ཡང་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་སིར་མུར་རྫོང་ཁོངས་སུ་ཆགས་པའི་ཁམས་ཀཿ་ཐོག་གཞིས་ཆགས་དགོན་གྲོང་གཉིས་ནས་ད་རིང་སྤྱི་ཟླ་བཞི་པའི་ཚེས་བཅུ་གཉིས་ཏེ་སྐུའི་བླ་གཟའི་ཉིན་བཞུགས་སྒར་ཕོ་བྲང་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་གནང་འདུག། བརྟན་བཞུགས་འདི་གནང་བའི་ཚེ་སྒྲུབ་ཀྱི་ཚོགས་མགོན་དུ་མཁན་ཆེན་བརྩོན་འགྲུས་རྒྱ་མཚོ་མཆོག་དང་ཀ་ཐོག་རྒྱ་ཤོད་སྐྱབས་སྤྲུལ་རིན་པོ་ཆེ་མཆོག་སྤྲུལ་སྐུ་བློ་བཟང་འཇིགས་མེད་མཆོག་སོགས་དབུས་པའི་མཁན་བླ་སྤྲུལ་རྣམས་དང་དགེ་འདུན་པ་བདུན་ཅུ་ལྷག་གིས་རིག་འཛིན་བདུད་འདུལ་རྡོ་རྗེ་དང་རིག་འཛིན་ཀློང་གསལ་སྙིང་པོའི་ཆོ་གའི་སྒོ་ནས་ཚེ་སྒྲུབ་ཁག་བཅུ་གཅིག་ཉིན་གྲངས་ཉི་ཤུ་རྩ་ལྔའི་རིང་གནང་ཡོད་པར་བརྟེན། བརྟན་བཞུགས་ཀྱི་སྐབས་སུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཚེ་རིལ་དང་ཚེ་མདའ་སོགས་འབུལ་ལམ་ཞུས་པར་མགོན་པོ་གང་ཉིད་ཐུགས་དགྱེས་ཚོར་ཆེན་པོ་བྱུང་ཡོད་པ་དང་སྐབས་དེར་ཀ་ཐོག་རྒྱ་ཤོད་སྐྱབས་སྤྲུལ་རིན་པོ་ཆེ་མཆོག་གིས་ཀ་ཐོག་དགོན་པ་དང་དགའ་ལྡན་ཕོ་བྲང་གཉིས་དང་ལྷག་དོན་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ལོ་རྒྱུས་རང་བཞིན་གྱི་ཆོས་དང་དམ་ཚིག་གི་འབྲེལ་བ་ཆེན་པོ་ཡོད་པ་སོགས་འགྲེལ་བརྗོད་གནང་འདུག། ཡང། ཧྥ་རན་སིའི་གྲོས་ཚོགས་གོང་མའི་འཐུས་མི་ལྕམ་ཇེ་ཀུ་ལཱེན་ཨེ་སི་ཏྲ་ཇི་རི་ནོ་ལགས་ཀྱིས་སྣེ་ཁྲིད་གནང་སྟེ་ཡུལ་དེའི་གྲོས་ཚོགས་གོང་མའི་འཐུས་མི་བཞི་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ཞིག་བདུན་ཕྲག་རྗེས་མའི་དཀྱིལ་ཙམ་ལ་བཞུགས་སྒར་རྡ་རམ་ས་ལར་འཚམས་གཟིགས་ལ་ཕེབས་གཏན་འཁེལ་འདུག་ཁ་སང་ཕྱི་ཚེས་བཅུ་གཅིག་ཉིན་གྱི་ཕྱི་དྲོར་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན། International Information Group on Tibet། ཞེས་ཧྥ་རན་སིའི་གྲོས་ཚོགས་གོང་མའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ལྕམ Jacqueline ལགས་ཀྱིས་ཧྥ་རན་སི་གྲོས་ཚོགས་གོང་མའི་འཐུས་མི་བཞི་ལས་གྲུབ་པའི་གྲོས་ཚོགས་འཐུས་མིའི་སྐུ་ཚབ་ཚོགས་ཆུང་ཞིག་སྣེ་ཁྲིད་གནང་སྟེ་བདུན་ཕྲག་རྗེས་མའི་དཀྱིལ་ཙམ་ལ་ཉིན་གྲངས་ལྔའི་རིང་བཞུགས་སྒར་རྡ་རམ་ས་ལར་འཚམས་གཟིགས་ལ་ཕེབས་གཏན་འཁེལ་བ་དང། ཡང་ཚོགས་པ་དེའི་ཚོགས་མི་ཡིན་པ་ཧྥ་རན་སིའི་གྲོས་ཚོགས་གོང་མའི་འཐུས་མི་ཇོ་སིབ་ལགས་དང་རིད་ཏི་མེན་ལགས་རྣམ་གཉིས་དང་ཁོང་རྣམས་ཀྱི་ལྷན་དུ་འཛིན་སྐྱོང་མི་སྣ་ཞིག་ཕེབས་གཏན་འཁེལ་འདུག་ཡང་རྒྱ་གར་གཞུང་གི་རིག་གཞུང་ལྷན་ཁང་གིས་གོ་ལའི་ནང་པའི་ལྷན་ཚོགས་ཞེས་ཐོག་མའི་ཚོགས་ཆེན་ཞིག་རྒྱ་གར་གྱི་རྒྱལ་ས་ལྡི་ལི་གསར་པའི་ནང་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་དང་ཉི་ཤུ་རྩ་གཅིག་ཉིན་གཉིས་རིང་གོ་སྒྲིག་ཞུ་འཆར་ཡོད་པའི་གནས་ཚུལ་འདུག། ཡང་རྒྱ་ནག་གཞུང་གིས་ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཨིན་ཝེན་གྱི་འགོ་ཁྲིད་འོག་ཐའེ་ཝན་འདི་བཞིན་རླུང་འཚུབ་ཅན་གྱི་རྒྱ་མཚོའི་ཕྱོགས་སུ་འཕུལ་འདེད་གཏོང་གི་ཡོད་ཚུལ་ཐའེ་ཝན་གྱི་སྲིད་འཛིན་མཆོག་གིས་ཨ་མི་རི་ཀའི་ནང་ཨ་རིའི་གྲོས་ཚོགས་ཚོགས་གཙོ་ཀེ་ཝིན་མེ་ཁཱར་ཐི་མཆོག་མཇལ་འཕྲད་གནང་བའི་རྗེས་སུ་བཤད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཞིན་དབྱངས་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ། བཀྲ་ཤིས་བདེ་ལེགས།